ཕྱིན་པ་ལ་སློབ་པའི་ཚུལ་ལོ། དང་པོ་བྱང་ཆུབ་ཀྱི་སེམས་བཟུང་བ་ལ་གཉིས། བྱང་ཆུབ་ཀྱི་སེམས་བཟུང་བ་ལ་གཉིས། སྦྱོར་བའི་ཡན་ལག། ཕྱག་དང་མཆོད་པ་དང། སྐྱབས་འགྲོ་སྔོན་དུ་བཏང་སྟེ་སྟོབས་བཞི་ཚང་བའི་སྒོ་ནས། འགལ་རྐྱེན་སྡིག་པ་བཤགས་པ་དང།

གང་གི་ཆེད་དུ་ན། སེམས་ཅན་ཐམས་ཅད་ཀྱི་ལེགས་ཚོགས་ཐམས་ཅད་འབྱུང་བའི་རིན་ཆེན་སེམས་དེ་གཟུང་བར་བྱ་བའི་ཆེད་དུ། མཆོད་པ་འབུལ་དགོས་པ་གོ། སེམས་ཅན་ཐམས་ཅད་ཀྱི་དེ་ནས་སེམས་ཅན། གང་གི་ཆེད་དུ་ན། ཐེག་པ་ཆེན་པོའི་སེམས་བསྐྱེད་དེ། གང་གི་ཆེད་དུ་ན། སེམས་ཅན་ཐམས་ཅད་ཀྱི། ལེགས་ཚོགས་ཐམས་ཅད་འབྱུང་བའི། རིན་ཆེན་སེམས་དེ་གཟུང་བར་བྱ་བའི་ཆེད་དུ། མཆོད་པ་འབུལ་བ་ཡིན། མཆོད་པ་འབུལ་དགོས་པ་ཡིན། ཡུལ་གང་ལ་མཆོད་ན། དེ་བཞིན་གཤེགས་པ་རྣམས་དང། འཕགས་པ་དམ་པ་རྣམས་འཕགས་པ་དམ་པ་རྣམས་ཀྱི་ཡིན་པས་འཕགས་པ་དམ་པ་རྣམས་ཀྱི་ཡིན་པས་དམ་པའི་ཆོས་དཀོན་མཆོག་རང་བཞིན་གྱིས་དག་པ་ལ་གློ་བུར་གྱི་དྲི་མ་མེད་པའི་ཐེག་པ་ཆེན་པོའི་འགོག་པ་དང་ལམ་གྱི་བདེན་པ། དེ་བཞིན་གཤེགས་དང་དམ་པའི་ཆོས་དཀོན་མཆོག་དྲི་མ་མེད་དང་སངས་རྒྱས་སྲས་ཟེར་དུས་ཙ་ན་རང་བཞིན་གྱིས་དག་པ་གློ་བུར་གྱི་དྲི་མ་མེད་པའི་ཐེག་པ་ཆེན་པོའི་འགོག་པ་དང་ལམ་གྱི་བདེན་པ་དང། འཕགས་པ་སྤྱན་རས་གཟིགས་དབང་ཕྱུག་དང་འཇམ་པའི་དབྱངས་ལ་སོགས་པ། སངས་རྒྱས་ཀྱི་སྲས་ཡོན་ཏན་གྱི་རྒྱ་མཚོ་ཆེན་པོ་རྣམས་སོ། དེ་བཞིན་གཤེགས་དང་དམ་པའི་ཆོས། དཀོན་མཆོག་དྲི་མ་མེད་དང་སངས་རྒྱས་སྲས། དཀོན་མཆོག་དྲི་མ་མེད་དང་སངས་རྒྱས་སྲས། ཡོན་ཏན་རྒྱ་མཚོ་རྣམས་ལ་ལེགས་པར་མཆོད། ཡོན་ཏན་རྒྱ་མཚོ་དེ་ལ་གོང་དུ། འཕགས་པ་སྤྱན་རས་གཟིགས་ལ་སོགས་པ་པོ་དེ་འདྲས་ཀྱི་འཇམ་འཇམ་དབྱངས་ལ་སོགས་པ། ཉེ་བའི་སྲས་བརྒྱད་ལ་སོགས་པ་རྒྱ་མཚོ་དེ་སྐད་དེ་ལ་མཆོད་པ་ཡིན་མཆོད་པ་པུ་ཡུ། མཆོད་པ་འབུལ་ཡུལ་དེ་སྐད་དེ་ལ་ཡིན།

ད་དེ་སྐད་དུ་མཆོད་པའི་རྫས་དངོས་ཀྱི་འཇིག་རྟེན་ན་བདག་པོས་མ་བཟུང་བའི་མེ་ཏོག་པད་མ་སོགས་མེ་ཏོག་དང། ཨ་རུ་ར་སོགས་འབྲས་བུ་ཇི་སྙེད་ཡོད་པ། ག་པུར་སོགས་སྨན་གྱི་རིགས་ཀྱི་རྣམ་པ་གང་དག་ཡོད་པ། འཇིག་རྟེན་གྱི་ཁམས་ན་གསེར་དངུལ་སོགས་རིན་ཆེན་ཇི་སྙེད་ཡོད་པ་དང་རིན་ཆེན་ཇི་སྙེད་ཡོད་པ་སོགས་གསེར་དངུལ་དེ་ཚོ་རིན་ཆེན་ཇི་སྙེད་ཡོད་པ། མཚོ་དང་རྫིང་བུ་སོགས་ཆུ་གཙང་ཡིད་དུ་འོང་བ་ཅི་ཡོད་པ། གསེར་ལ་སོགས་པའི་རིན་ཆེན་རིན་པོ་ཆེ་བརྒྱད་ལ་སོགས་པ་དང་ནི། དེ་བཞིན་དུ་ནགས་ཚལ་དང་ས་ཕྱོགས་དབེན་ཞིང་ཉམས་དགའ་བ་ཉམས་དགའ་བ་དང། ལྗོན་ཤིང་རང་གི་མེ་ཏོག་ལྗོན་ཤིང་རང་གི་མེ་ཏོག་སྣ་ཚོགས་པའི་རྒྱན་གྱིས་སྤྲས་ཤིང་མཛེས་པའི་སྤུད་པ་དང་སྤུད་པ་བརྒྱན་པ་ཡིན་པའི་བར་ཤིང་གང་འབྲས་བུ་བཟང་པོ་སྨིན་པ་ལྕི་བའི་ཡལ་ག་ཐུར་ལ་དུད་པ་སོགས་ཤིང་གང་འབྲས་བུ་ལོ་ཏོག་གི་སྨིན་པ་ཡིན་ན་དག་སྨིན་པ་ལྕི་བའི་ཡལ་ག་ཐུར་ལ་དུད་པ་དང།

ཡིད་བཞིན་གྱི་མཚོ་དང་ཁྲུས་ཀྱི་རྫིང་བུ། ཁྲུས་ཀྱི་རྫིང་བུ་པདྨས་བརྒྱན་པ། བརྒྱན་པ་དང། དེ་ན་ངང་པ་ཤིན་ཏུ་སྒྲ་སྙན་པ་སྒྲོགས་པ་ཡིད་དུ་འོང་བ་དང། ཐོང་གཤོལ་གྱིས་མ་རྨོས་པའི་ལོ་ཏོག་ཟེར་ན་ཐོང་གཤོལ་གྱིས་མ་རྨོས་པར་རང་འཁྲུངས་པའི་ལོ་ཏོག་གི་རྣམ་པ་དང། ང་དེ་ལ་སོགས་པའི་གཞན་ཡང་དཀོན་མཆོག་ལ་མཆོད་པར་འོས་པའི་རྒྱན་མཛེས་པ་རྣམས་ནི་ས་ཨོལ་གྱིས་མཆོད་པའི་རྫས་བདག་པོས་ངོས་བཟུང་མཆོད་པའི་རྫས་ངོས་བཟུང་བ་དང་དེ་སྐད་དུ། འགྲེལ་པའི་དོན་མ་གོ་བ་ཁ་ཅིག་གིས་གཞུང་གི་གོ་རིམ་གཞན་དུ་བཤད་དོ། འགྲེལ་པའི་དོན་མ་གོ་བ་ཁ་ཅིག་གིས།

ནམ་མཁའ། རབ་འབྱམས་ཁམས་ཀྱི་མཐས་གཏུགས་པ་མཐའ་ཡས་པ་ན། བདག་པོས་ཡོངས་སུ་བཟུང་བ་མེད་པ་དེ་དག་ཀུན། བདག་གི་བློ་ཡིས་བླངས་ནས་མཆོད་པའི་ཡུལ། ཐུབ་པ། སྐྱེས་བུ། རྣམས་ཀྱི་ཆོག་ཧྲལ་དང། ཐུབ་པ་སྐྱེས་ཀྱི་མཆོག་ཟེར་ན། ཐུབ་པ། སྐྱེས་བུ་རྣམས་ཀྱི་མཆོག་སྲས་དང་བཅས་པ་རྣམས་ལ་གུས་པས། ལེགས་པར་འབུལ་ན་ཡོན་གནས་དམ་པ། ལེགས་པར་འབུལ་ན་ཡོན་གནས་དམ་པ། ཀུན་ལ་ཐུགས་རྗེ་ཆེན་པོ་ཡོན་གནས་དམ་པ་ཀུན་ལ། ཡོན་གྱི་གནས་མཆོད་པ་འབུལ་ཡུལ་གྱི་ཡོན་གནས་དམ་པ་ཀུན་ལ་ཐུགས་རྗེ་ཆེན་པོ་མངའ་བ་རྣམས་ཀྱིས་བདག་ལ་བརྩེ་བར་དགོངས་ནས་མཆོད་པ་འབུལ་ཡུལ་བདག་ལ་བརྩེ་བར་དགོངས་ནས། བདག་གི་མཆོད་པ་འདི་དག་བཞེས་ཤིག་ཅེས་པའོ། མཆོད་པ་བཞེས། མཆོད་པ་བཞེས་མཆོད་པ་བཞེས་ནི། ཐུགས་དགྱེས་པ་བྱུང་ན་མཆོད་པར་བྱིན་ཐུགས་དགྱེས་པ་མ་བྱུང་ན་མཆོད་པར་གྱུར་མོ། མཆོད་པ་བཞེས་ཤིག། གསུམ་པ་བདག་པོས་མ་བཟུང་བའི་མཆོད་པ་བདག་པོས་མ་བཟུང་རྫས་འབུལ་དགོས་རྒྱུ་མཚན། ནི་ཨ་ལི་ཡ་གི་ཁོ་རང་ས་བཅད་ཡེ་རུ་རྫས་བཅུའི་ངོས་བཟུང་ཇི་ལྟར་འབུལ་ཐུགས་ཆེ་བདག་པོས་མ་བཟུང་བའི་མཆོད་པ་འབུལ་དགོས་པའི་རྒྱུ་མཚན་བྱས། བདག་པོས་མ་བཟུང་བའི་མཆོད་པ་འབུལ་དགོས་པའི་རྒྱུ་མཚན་ནི། བདག་ནི་བསོད་ནམས་མི་ལྡན་བཀྲེན་ཆེན་ཏེ། མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས། དེས་ན་གཞན་དོན་དགོངས་པའི་མགོན་གྱིས་འདི། བདག་གི་དོན་སླད་ཉིད་ཀྱི་མཐུས་བཞེས་ཤིག། མཆོད་པ་འབུལ་ཡུལ་ལྟ་བུ་ཡིན་ན་ད་བསོད་ནམས་མོ་བ་ཅན་པོ་དེ་འདྲ་ཡིན་ན་བཟུང་ཡོད་པ་ད་ནི། ཡིད་ལས་བྱུང་བའི་མཆོད་པ་ཙམ་ཞིག་ཅིའི་ཕྱིར་བྱེད། དངོས་པོ་ཡིད་དུ་འོང་དེ་དང་དེ་དངོས་སུ་འབུལ་བར་རིགས་སོ་ཞེ་ན། བདག་ནི་སྔོན་བསོད་ནམས་རྒྱ་ཆེན་པོ་བསགས་པ་དང་མི་ལྡན་པས། ཇི་ལྟར་འདོད་པའི་ལོངས་སྤྱོད་མེད་པས་བཀྲེན་དུ་གྱུར་པ་སྟེ། མཆོད་པའི་ནོར་གཞན་རང་དབང་ཅན་བདག་ལ་ཅང་མ་མཆིས་པས་དེས་ན། མཐའ་གཅིག་ཏུ་གཞན་དོན་ལ་དགོངས་པའི་མགོན་གྱིས་བདག་པོས་མ་བཟུང་བའི་མཆོད་པ་དེ་དག་བདག་གི་དོན་གྱི་སླད་དུ། བདག་གི་དོན་གྱི་སླད་དུ་ཉིད་ཀྱི་མཐུས་བཞེས་ཤིག་ཅེས་པའོ། མཆོད་པ་འབུལ་བའི་རྒྱུ་མཚན་གོ་དེ་སྐད་དུ་ཡིན། དེ་ལ་ན། མཆོད་པ་འབུལ་བའི་རྒྱུ་མཚན། བདག་པོས་མ་བཟུང་བའི་མཆོད་པ་དེ་ལས་འབུལ་བ་དེ་ལ་མཆོད་པའི་རྫས་གཅིག་ནི་ཇི་ལྟར་འབུལ་ཡོད་དོ། འབུལ་དགོས་རྒྱུ་མཚན་གོ། རྒྱུ་མཚན་གོ། ད་བཀྲེན་པོ་ཤི་ན་བཀྲེན་པོ་མེད་ན་ནི་ལེ་ཁ་འདི་ཟེར་དོ་ཟེར་རོ། བཀྲེན་པོ་མེད་ན་དེ་ལས་ལྷག་པ་འབུལ་རྒྱུ་ཡོད་པ། ད་གཉིས་པ་རང་གི་ལུས་འབུལ་བ་ནི། རྒྱལ་དང་དེ་སྲས་རྣམས་ལ་བདག་གིས་ནི་བདག་གི་ལུས་ཀུན་གཏན་དུ་དབུལ་བར་བགྱི། སེམས་དཔའ་མཆོག་རྣམས་བདག་ནི་ཡོངས་བཞེས་ཤིག། གུས་པས་ཁྱེད་ཀྱི་འབངས་སུ་མཆི་བར་བགྱི་བདག་ནི་ཁྱེད་ཀྱིས་ཡོངས་སུ་བཟུང་བས་ན་སྲིད་ལ་མི་འཇིགས་སེམས་ཅན་ཕན་པར་བགྱི། སྔོན་གྱི་སྡིག་ལས་ཡང་དག་འདའ་བགྱིད་ཅིང་སྡིག་པ་གཞན་ཡང་སླན་ཆད་མི་བགྱིད་དོ། བདག་ལ་དབུལ་བར་བྱ་བའི་ལུས་ཡོད་པས། བདག་ལ་དབུལ་བར་བྱ་བའི་ལུས་ཡོད་པས་དེ་དབུལ་བར་བྱའོ་ཞེས་པ་ནི་རྒྱལ་བ་དང་དེའི་སྲས་རྣམས་ལ། སྲས་རྣམས་ལ། བདག་གིས་ནི། རང་བའི། བདག་གི་ལུས་རྣམ་པ་ཀུན་ཏུ་བདག་གིར་བྱ་བའི། བློ་དོར་ནས་སོ། བདག་དེ་རང་སོ་སོའི་བདག་གིར་བྱ་བའི་བློ་དེ་དོར་ནས། དུས་གཏན་དུ་དབུལ་བར་བགྱི་བས། སེམས་དཔའ་མཆོག་རྣམས་བདག་གི་ལུས་ཡོངས་སུ་བཞེས་ཤིག། ང་ཕུལ་བའི་དགོས་པ་དད་ཅིང་གུས་པས་ཁྱེད་ཀྱི་འབངས་སུ་མཆི་ཞིང་བཀའ་བཞིན་དུ་སྒྲུབ་པར་བགྱིའོ་དགོས་པ་གོ་དེ་ཡིན། ཕུལ་ནས་བྱ་བ་ཅི་ཞིག་བྱེད་ན་བདག་ནི་ཁྱེད་ཀྱིས་ཡོངས་སུ་བཟུང་བས་ན་འཇིགས་པ་ཐམས་ཅད་དང་བྲལ་བའི་སྐྱབས་ལ་བརྟེན་པས་སྲིད་པ་ན་མི་འཇིགས་ཤིང་འཇིགས་པ་དང་བྲལ་ནས་སེམས་ཅན་ཐམས་ཅད་ལ་ཕན་པར་བགྱིས་ཤིང། རང་ཉིད་ཀྱིས་དོན་མེད་པའི་སྔོན་གྱི་སྡིག་པ་བསགས་པ་ལས་ཡང་དག་པར་འདའ་བར་བགྱིད་ཅིང་སྡིག་པ་གཞན་ཡང་སླན་ཆད་སྲོག་ལ་བབ་ཀྱང་མི་བགྱིད་དོ།

བླ་ན་མེད་པ་ཟེར་ན་ཁོའི་གོང་ན་མཆོད་པ་མེད་སོ་ད་ནི་ཁོའི་གོང་ན་མཆོད་པ་ཡོད། བླ་ན་ཡོད་པའི་མཆོད་པ་ལ་བཅུ་གཉིས་ས་ད་བཅུ་གཉིས་བསྣོལ་མ། བཅུ་གཉིས་པའི་གྲངས་ཀ་རྒྱབ་ནོར་བུ་ཁྲུས་ན་བཟའ་རྒྱན་བྱུག་པ་མེ་ཏོག་སྤོས་ཞལ་ཟས་སྣང་གསལ་གཞལ་མེད་ཁང་དབུལ་བ་གདུགས་དང་རོལ་མོ་མཆོད་པའི་རྣམ་པ། རྒྱུན་མི་འཆད་པར་བྱིན་གྱིས་བརླབ་པའོ་ས།

ཤེལ་གྱི་ས་གཞི་ཁ་དོག་གསལ་ཞིང་འོད་འཚེར་བ། བྱི་དོར་གྱིས་བསྟར་བ་ལ་རིན་ཆེན་འོད་འབར་བའི་ཀ་བ་དང་གདུང་ལ་སོགས་པ་ཡིད་དུ་འོང་བ་དང་ལྡན་པ་དང། སྟེང་དུ་མུ་ཏིག་གིས་སྤྲས་པའི་འོད་ཆགས་པའི་བླ་རེ། བྲེས་པ་དེར་རོ། ཁྲུས་ཁང་དེ་འདྲ་ཅིག་ཡོད། གཉིས་པ་ཁྲུས་གསོལ་བའི་ཚུལ་ནི་དེ་བཞིན་གཤེགས་དང་དེའི་སྲས་རྣམས་ལ་རིན་ཆེན་བུམ་པ་མང་པོ་སྤོས་ཀྱི་ཆུ། ཡིད་འོང་ལེགས་པར་བཀང་བ་གླུ་དང་ནི་རོལ་མོར་བཅས་པ་དུ་མས་སྐུ་ཁྲུས་གསོལ་ཁྲུས་གསོལ་བའི་ཁྲུས་གསོལ་གྱི་ཚིག་གོ། ཚིག་ནི། གང་དུ་ནི་གོ། དེ་བཞིན་གཤེགས་པ་དང་དེའི་སྲས་རྣམས་ལ་ནི་རིན་ཆེན་གསེར་ལ་སོགས་པའི་བུམ་པ་མང་པོ། དྲི་ཞིམ་པོ་དང་སྦྱར་བས། དྲི་ཞིམ་པོ་དང་སྦྱར་བའི་སྤོས་ཀྱི་ཆུ་ཡིད་དུ་འོང་བ་མེ་ཏོག་དང་བཅས་པས་ལེགས་པར་བཀང་བ། སྙན་པའི་གླུ་དང་ནི་རོལ་མོར་བཅས་པ་སྙན་པའི་གླུ་དང་ནི་རོལ་མོར་བཅས་པ་དུ་མས་སྐུ་ཁྲུས་གསོལ་བར་བྱའོ། སྐུ་ཁྲུས་གསོལ། འོ་དོ། གསུམ་པ་སྐུ་ཕྱི་བ་ནི། དེ་དག་སྐུ་ལ་མཚུངས་པ་མེད་པའི་གོས་གཙང་ལ་དྲིས་རབ་བགོས་པའི་སྐུ་ཕྱིའོ།

བླ་ན་ཡོད་པའི་མཆོད་པ་བཅུ་གཉིས་ཀྱི་དང་པོ་ཚར་གཅོད་བྱེད། གཉིས་པ་ན་བཟའ་ནི་དེ་ནས་དེ་ལ་ཁ་དོག་ལེགས་བསྒྱུར་བའི་ན་བཟའ་ཤིན་ཏུ་དྲི་ཞིམ་དམ་པ་འབུལ། གོས་བཟང་སྲབ་ལ་འཇམ་པ་སྣ་ཚོགས་དང། བྱི་དོར་བྱས་པའི་རྗེས་སྐུ་ཕྱི་བའི་མཇུག་ལ་བྱེད། དེ་ནས་མཆོད་ཡུལ་དེ་དག་ལ་ཁ་དོག་ལེགས་པར་བསྒྱུར་བའི་ཁ་དོག་ལེགས་པར་བསྒྱུར་བས་སོ་ཡང་ན་ཁ་དོག་ལེགས་པར་འོང་ཡིན་གྱི། ཁ་དོག་ལེགས་པར་བསྒྱུར་བའི་ན་བཟའ་ཤིན་ཏུ་དྲི་ཞིམ་པ་དམ་པ། ཁ་དོག་ལེགས་བསྒྱུར་བའི་ཏག་ཏག་ལེགས་པར་བསྒྱུར་བའི་དྲི་ཞིམ་པ་དམ་པ། འབུལ་ལོ། ཁྱིམ་པའི་ཆ་བྱད་ཅན་ཡིན་ན་གོས་བཟང་པོ་སྲབ་ལ་འཇམ་པ། དབྱིབས་དང་ཁ་དོག་སྣ་ཚོགས་པ་དང་བཅས་པའི་བའོ། བྱའོ། ཁྱིམ་པ་ཡིན་ན་ཐུགས་ཤེས་བྱ་རབ་ཏུ་བྱུང་བ་ཚོགས་ལ་ཡིན་ན་དེ་ནི་ཆོས་གོས་རྣམ་གསུམ་ལ་སོགས་པ་དེ་ཚོ་ཡིན་གྱི་བའི་ནི་ཤུགས་བསྟན་ལ་ཡོད་མི་འགྲོ་བའོ། རྒྱུའོ། ས་གོས་བཟང་སྲབ་ལ་འཇམ་པ་སྣ་ཚོགས་དང་གསུམ་པ་རྒྱན་འབུལ་བ་ནི་རྒྱན་མཆོག་བརྒྱ་ཕྲག་དེ་དང་དེ་དག་གིས་འཕགས་པ་ཀུན་ཏུ་བཟང་དང་འཇམ་དབྱངས་དང་འཇིག་རྟེན་དབང་ཕྱུག་སོགས་ལའང་བརྒྱན་པར་བགྱི། རྣ་རྒྱན་ལ་སོགས་པའི་རྒྱན་མཆོག་བརྒྱ་ཕྲག། དེ་དང་དེ་དག་གིས་ཞེས་པ་ནི་དེ་དང་དེ་དག་གིས་ཞེས་པ་ནི་གདུ་བུ་ལ་སོགས་པ། གདུ་བུ་ལ་སོགས་པ་སོགས་སོ། དེས་འཕགས་པ་ཀུན་ཏུ་བཟང་དང་མི་ཕམ་པ་དང་བྱམས་པ་ཡང་རིག་བྱེད་དུ་འཕགས་པ་ཀུན་ཏུ་བཟང་དང་མི་ཕམ་པ་དང་འཇམ་དབྱངས་དང་འཇིག་རྟེན་དབང་ཕྱུག་སོགས་ལའང་སོགས་པ་ནི་གཞན།

བྱུག་པར་བགྱི། སྟོང་གསུམ་ཀུན་ཏུ་དྲི་ཞིམ་པོའི་ངད་ལྡང་བའི་དྲི་མཆོག་རྣམས་ཀྱིས། ཐུབ་དབང་རྣམས་ཀྱི་སྐུ་གསེར། ཐུབ་དབང་རྣམས་ཀྱི་སྐུ་གསེར་དྲི་མ་སྦྱངས་པའི་བཙོ་མ་བྱི་དོར་ལེགས་པར་བྱས་པ་བཞིན་དུ། འོད་ཆགས་ཤིང་འབར་བའི་སྐུ་དེ་དག་ལ་བྱུག་པར་བགྱིའོ། བྱུག་པ་པོ་དེ་འདྲ་བྱུག་པ། ལྔ་པ་མེ་ཏོག་ནི། ཐུབ་དབང་མཆོད་གནས་མཆོག་ལ་ཡིད་འོང་བའི་མེ་ཏོག་མན་དཱ་ར་དང་པདྨ་དང་ཨུཏྤལ་ལ་སོགས་དྲི་ཞིམ་ཐམས་ཅད་དང་ཕྲེང་བ་སྤེལ་ལེགས་ཡིད་འོང་རྣམས་ཀྱིས་མཆོད། ཐུབ་དབང་མཆོད་གནས་མཆོག་ལ་དབུལ་བར་བགྱིའོ། གང་གིས་ན། ཡིད་དུ་འོང་བའི་མེ་ཏོག་མན་དཱ་ར་བ་བྱས་པདྨ་བྱས་ཨུཏྤལ་ལ་སོགས་པ་དྲི་ཞིམ་པོ་ཐམས་ཅད་སིལ་མར་བྱས་པ་གཅིག་བྱས་ཡང་མེ་ཏོག་གི་ཕྲེང་བ་སྤེལ་ལེགས་ཕྲེང་བ་སྤེལ་མ་དེ་འདྲ་སྤེལ་ནས་མེ་ཏོག་གི་ཕྲེང་བ་སྤེལ་ལེགས་སྤེལ་ལེགས་ཤིང་ཤིང་ཡིད་དུ་འོང་བ་རྣམས་ཀྱིས་ཀྱང་མཆོད་པར་བགྱིའོ། དྲུག་པ་སྤོས་ནི་སྤོས་མཆོག་ཡིད་འཕྲོག་དྲི་ངད་ཁྱབ་པ་ཡི་བདུག་པའི་སྤྲིན་ཚོགས་རྣམས་ཀྱང་དེ་ལ་དབུལ། བདུག་པའི་སྤོས་མཆོག་ཡིད་དུ་འོང་ཨ་ཀ་རུ་ལ་སོགས་པ་དྲི་ངད་ཕྱོགས་བཅུར་ཁྱབ་པ་ཡི་བདུག་པའི་སྤྲིན་ཚོགས་རྣམས་ཀྱང་དེ་ལ་དབུལ་བར་བགྱིའོ། བདུན་པ་ཞལ་ཟས་ནི་ཞལ་ཟས་བཟའ་བཏུང་སྣ་ཚོགས་བཅས་པ་ཡི་ལྷ་བཤོས་རྣམས་ཀྱང་དེ་ལ་དབུལ་བར་བགྱི་ཞལ་ཟས་གྱི་ཁྱད་པར། ལི། ལི་ཁ་ར་དང་བཏུང་བའི་ཁྱད་པར་ཞེས་སོགས་ལི་ཁ་ར་ལི་ཀ་ར་ཀ་ར་ཏུ་ཅིག་འདྲ་ཡིན་པ་མ་འདུག་དེ་འདྲ་བ་དོན་ས་ལས་ཡོད་དང་ལི་ཁ་ར་དང་མཚུངས་ཀྱི་འདྲ། ཞལ་ཟས་གྱི་ཁྱད་པར་ལི་ཁ་ར་ཀ་ར་དང་མེ་མདོ་ཡིན་གྱི་བས་ཀ་ར་མེ་མདོར་ཞལ་ཟས་འདུག་གི་བ། ཞལ་ཟས་དང་བཏུང་བའི་ཁྱད་པར་སོགས

མུ་ཏིག་རིན་ཆེན་རྒྱན་འཕྱང་མཛེས་འབར་བ། དཔག་ཡས་ནམ་མཁའི་རྒྱན་གྱུར་དེ་དག་ཀྱང། ཐུགས་རྗེའི་རང་བཞིན་ཅན་ལ་དབུལ་བར་བགྱི། གཞལ་ཡས་ཁང་སྒོ་བདག་དེ་འདྲའི་བཞི་ལ། ས་གཞི་བསྟར་བ་སྤོས་ཀྱིས་བྱུགས་པ་ས་གཞི་དེ་སྤོས་ཀྱིས་བྱུགས་པ་དེར། མེ་ཏོག་ཡིད་འོང་སིལ་མ་བཀྲམ་པ། གཞལ་མེད་ཕོ་བྲང་བསྟོད་དབྱངས་ཡིད་འོང་ལྡན། མུ་ཏིག་རིན་ཆེན་རྒྱན་འཕྱང་རྒྱན་མང་པོ། དེ་ཚོ་ལྟ་བ་རྒྱན་འཕྱང་མཛེས་འབར་བ་དཔག་ཡས་ནམ་མཁའི་རྒྱན་གྱུར། ནམ་མཁའི་རྒྱན་དུ་གྱུར་པ་དེ་དག་ཀྱང། ཐུགས་རྗེའི་རང་བཞིན་ཅན་ལ་དབུལ་བར་བགྱི། གཞལ་མེད་ཁང་བུ་ས་གཞི་ལེགས་པར་བསྟར་བ། སྤོས་ཀྱིས་བྱུགས་པ་དེར་མེ་ཏོག་ཡིད་དུ་འོང། སིལ་མ་བཀྲམ་པར་བྱས་པ། གཞལ་མེད་ཀྱི་ཕོ་བྲང་ནང་ན་ལྷ་མོ་རྣམས་ཀྱི་བསྟོད་དབྱངས། གཞལ་མེད་ཀྱི་ཕོ་བྲང་ནང་ལྷ་མོ་རྣམས་ཀྱི་བསྟོད་དབྱངས་སྙན་པོ་ཤིན་ཏུ་འོང་བ་དང་ལྡན་པ་དང། མུ་ཏིག་དང་རིན་ཆེན་དུ་མའི་རྒྱན་གྱི་ཆུན་པོ་འཕྱང་བས་མཛེས་པ་དང། འོད་འབར་བ། དཔག་ཡས་ཀྱི་སྟེང་གི་ནམ་མཁའ་མཛེས་པར་བྱས་པ། ནམ་མཁའི་རྒྱན་དུ་གྱུར་པ་དེ་དག་ཀྱང་ཐུགས་རྗེའི་རང་བཞིན་ཅན་ལ་དབུལ་བར་བགྱིའོ། ས་བཅུ་པ་གདུགས་འབུལ་བ་ནི་རིན་ཆེན་གདུགས་མཛེས་གསེར་གྱི་ཡུ་བ་ཅན། ཁོར་ཡུག་རྒྱན་གྱི་རྣམ་པ་ཡིད་འོང་ལྡན། དབྱིབས་ལེགས་བལྟ་ན་སྡུག་པ་བསྒྲེང་བ་ཡང་རྟག་ཏུ་ཐུབ་དབང་རྣམས་ལ་དབུལ་བར་བགྱི། རིན་ཆེན་སྣ་ཚོགས་ལས་བྱས་པའི་གདུགས་མཛེས་པ། གསེར་གྱི་ཡུ་བ་ཅན་དེ་ཡི་ཁོར་ཡུག་རིན་པོ་ཆེ་དུ་མས་སྤྲས་པའི་རྒྱན་གྱི་རྣམ་པ་ཡིད་དུ་འོང་བས་བརྒྱན་ཅིང། དབྱིབས་ལེགས་པ་མིག་གིས་བལྟ་ན་སྡུག་པ། མིག་གིས་བལྟ་ན་སྡུག་པ་ཕུབ་སྟེ། བསྒྲེང་བ་ཡང། དུས་རྟག་ཏུ་ཐུབ་དབང་རྣམས་ལ་དབུལ་བར་བགྱིའོ། བཅུ་གཅིག་པ་རོལ་མོ་འབུལ་བ་ནི་དེ་ལས་གཞན་ཡང་མཆོད་པའི་ཚོགས། རོལ་མོ་དབྱངས་སྙན་ཡིད་འོང་ལྡན། སེམས་ཅན་སྡུག་བསྔལ་སིམ་བྱེད་པའི། སྤྲིན་རྣམས་སོ་སོར་གནས་གྱུར་ཅིག། སྔར་ཕུལ་བ་དེ་དག་ལས་གཞན་ཡང་མཆོད་པའི་ཚོགས། རྫ་རྔ་ལ་སོགས་པའི་རོལ་མོ་དང། དབྱངས་སྙན་པོ་ཡིད་དུ་འོང་བ་དང་ལྡན་པ་ཐོས་པ་ཙམ་གྱིས་སེམས་ཅན་གྱི་སྡུག་བསྔལ་བསལ་ནས་སིམ་པའམ་ཡིད་ཚིམ་པར་བྱེད་པ་སིམ་པ་བདེ་བའི་མིང། སྡུག་བསྔལ་བསལ་ནས་ཚིམ་པའམ་ཡིད་ཚིམ་པར་བྱེད་པ་སིམ་པ་དང་སིམ་པ། སིམ་པ་ཡིད་ཚིམ་པ་སིམ་པ་མྱོང་བ་བདེ་བ་མྱོང། སིམ་པའམ་སིམ་པ་ཚིམ་པ་དང། སིམ་པ་སིམ་པ་དེ་དག་གཅིག་པར་གོ་གི་ཡོད་བསམ་མོ་ག། སྡུག་བསྔལ་བསལ་ནས་ཚིམ་པའམ་ཡིད་སིམ་པར་བྱེད་པས་བྱེད་པར་བྱེད་པའི་སྤྲིན་རྣམས་སོ་སོར་གནས་ཤིང་འབྱུང་བར་གྱུར་ཅིག་པའོ། བཅུ་གཉིས་པ་མཆོད་པའི་རྣམ་པ་རྒྱུན་མི་འཆད་པར་བྱིན་གྱིས་བརླབ་པ་ནི། མཆོད་པའི་རྣམ་པ་རྒྱུན་མི་འཆད་པར་བྱིན་གྱིས་བརླབ་པ་ནི། དམ་ཆོས་དཀོན་མཆོག་ཐམས་ཅད་དང་མཆོད་རྟེན་རྣམས་དང་སྐུ་གཟུགས་ལ་རིན་ཆེན་མེ་ཏོག་ལ་སོགས་ཆར་རྒྱུན་མི་འཆད་པར་འབབ་པར་ཤོག། གསུང་རབ་ཡན་ལག་བཅུ་གཉིས་དང་དམ་ཆོས་དཀོན་མཆོག་གསུང་རབ་ཡན་ལག་བཅུ་གཉིས། འགོག་ལམ་གྱིས་བསྡུས་པའི་དམ་པའི་ཆོས་དམ་ཆོས་དཀོན་མཆོག་ཐམས་ཅད་དང། ཐུགས་ཀྱི་རྟེན་རིང་བསྲེལ་གྱི་རིང་བསྲེལ་གྱི་སྙིང་པོ་ཅན་གྱི་མཆོད་རྟེན་རྣམས་དང། མཆོད་རྟེན་འདི་ཐུགས་རྟེན་ཡིན། གསུང་རྟེན་གསུང་རབ་ཡན་ལག་བཅུ་གཉིས་བྱས། འགོག་ལམ་གྱིས་བསྡུས་པའི་སྙིང་པོ་ཅན་གྱི་མཆོད་རྟེན་རྣམས་དང། རི་མོར་བྲིས་པ་ལ་སོགས་པའི་སྐུ་གཟུགས་ལ། རིན་ཆེན་མེ་ཏོག་ལ་སོགས་པའི་མཆོད་པའི་ཆར། འཁོར་བ་ཇི་སྲིད་བར་རྒྱུན་མི་འཆད་པར་འབབ་པར་ཤོག་ཅེས་པའོ། བཅུ་གཉིས་པ་ནི། དམ་ཆོས་དཀོན་མཆོག་ཐམས་ཅད་དང་མཆོད་རྟེན་རྣམས་དང་སྐུ་གཟུགས་ལ། རིན་ཆེན་མེ་ཏོག་ལ་སོགས་ཆར། རྒྱུན་མི་འཆད་པར་འབབ་པར་ཤུགས། ནི་ས་བཅད་ཁོ་ལ་མཆོད་པའི་རྣམ་པ་རྒྱུན་མི་འཆད་པར་བྱིན་གྱིས་བརླབས་པ། ས་འོག་ནི་ས་བཅད་ཁོ་ལ་བྱིན་ན་མིའི་དོན་དག་མཆོད་པའི་རྣམ་པ་རྒྱུན་མི་འཆད་པར་བྱིན་གྱིས་བརླབས་པ་ཁུ་རྟ་ནི་ཤིང་རྟ་ལྕུག་མིའི་ཚགས་བཟང་དུ་ཡོད་དེ། དེའི་དེ་བླ་ན་ཡོད་པའི་མཆོད་པ། གཉིས་པ་བླ་ན་མེད་པའི་མཆོད་པ་ནི་ཇི་ལྟར་འཇམ་དབྱངས་ལ་སོགས་པས་རྒྱལ་བ་རྣམས་ལ་མཆོད་དོ། དེ་བཞིན་བདག་གིས་དེ་བཞིན་གཤེགས་མགོན་པོ་སྲས་དང་བཅས་རྣམས་མཆོད། ཇི་ལྟར་ཇི་ལྟར་འཇམ་དབྱངས་དང་ཀུན་ཏུ་བཟང་པོ་ལ་སོགས་པ་དབང་ཐོབ་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཇི་ལྟར་བཞེད་པའི་མཆོད་རྫས་ནམ་མཁའ་གང་བ་སྤྲུལ་ནས་རྒྱལ་བ་རྣམས་ལ་མཆོད་པ་མཛད་པ་དེ་བཞིན་དུ་བདག་གིས་ཀྱང་དེ་བཞིན་གཤེགས་པ་ལྷ་མི་རྣམས་ཀྱི་མགོན་པོ་སྲས་དང་བཅས་པ་རྣམས་མཆོད་པར་བགྱིའོ། དཀོན་མཆོག་ཏཱ་ལ་དཀོན་མཆོག་ཏཱ་ལ་ཏཱ་ལ་ལར་ཏཱ་ལ་ལར་མེ་ཏོག་ཕལ་ཆེར་མེ་ཏོག་བླ་རེ་དང་མེ་ཏོག་བཀོད་པའི་འོད་ཟེར་རབ་བཀྱེ་རབ་བཀྱེ་སྟེ་མེ་ཏོག་སྣ་ཚོགས་ཀུན་ཏུ་བཀྲམ་བྱས་ནས་བདག་ཉིད་ཆེན་པོ་དེ་དག་རྒྱལ་བ་མཆོད་ཅེས་གསུངས་པ་ལྟར་རོ། ཟེར་ད་བླ་ན་མེད་པའི་མཆོད་པ་དེ་ཙུག་གོ་རྒྱུ་རེད། འཇམ་དབྱངས་དང་ཀུན་ཏུ་བཟང་པོ་ལ་སོགས་དབང་ཐོབ་པ་རྣམས་ཀྱིས་བྱང་ཆུབ་ཀྱི་སེམས་ཀྱིས་ཇི་ལྟར་བཞེད་པའི་མཆོད་རྫས་ནམ་མཁའ་གང་བ་སྤྲུལ་ནས་འབུལ་བ་དེ་འདྲ་དེ་ནང་བཞིན་ཁོ་ཚོས་འབུལ་བ་ནང་བཞིན་འུ་རས་ཀྱང་འབུལ་བ་ཡིན་བསམ་པ་དེ་ཡིན་པས་ས་བླ་ན་མེད་པའི་མཆོད་པ།

དང་པོ་ནི་ངག་གི་བསྟོད་པ་བརྗོད་པ་ནི་ཡོན་ཏན་རྒྱ་མཚོ་རྣམས་ལ་བདག། བསྟོད་དབྱངས་ཡན་ལག་རྒྱ་མཚོས་བསྟོད། བསྟོད་དབྱངས་སྙན་སྤྲིན་དེ་དག་ལ་ངེས་པར་ཀུན་ཏུ་འབྱུང་གྱུར་ཅིག། འདི་ནི་ངག་གི་བསྟོད་པ་བརྗོད་པ་ཡིན། ངག་གི་ཕྱག་དེ་ཡིན། མཁྱེན་པ་དང་བརྩེ་བ་ལ་སོགས་པའི་ཡོན་ཏན་གྱི་རྒྱ་མཚོ་རྣམས་ལ་བདག་གིས་ཡོན་ཏན་མཐའ་ཡས་པར་བརྗོད་པས། བསྟོད་དབྱངས་ཀྱི་ཡན་ལག་རྒྱ་མཚོས་བསྟོད་པར་བགྱིའོ། དབྱངས་ནི་ངག་ཡིན་ལ་ཡན་ལག་ནི་དེའི་རྒྱུ་དང། རྒྱ་མཚོ་ནི་མང་པོའི་སྒྲ་སྟེ། དབྱངས་ཀྱི་ཡན་ལག་རྒྱ་མཚོའི་དབྱངས་ཀྱི་ཡན་ལག་ནི། དབྱངས་ནི་ངག་ཡིན་ཡན་ལག་ནི་དེའི་རྒྱུ་དང། དབྱངས་ཀྱི་ཡན་ལག་དེའི་རྒྱུ་དང། དབྱངས་ཀྱི་རྒྱུ་དང། རྒྱ་མཚོ་ནི་མང་པོའི་སྒྲ་སྟེ། ལུས་རེ་རེ་ལ་ཡང་མགོ་དཔག་ཏུ་མེད་པ་དང་མགོ་བོ་རེ་རེ་ལ་ཡང་ལྕེ་དཔག་ཏུ་མེད་པར་མོས་ནས་བསྟོད་པའོ། བསྟོད་པ་བྱེད་དུས་ད་དེ་འདྲས་བསྟོད། བསྟོད་དབྱངས་སྙན་སྤྲིན་དེ་དག་ལ་ཡང་ལ་བསྟོད་དབྱངས་ཡན་ལག་རྒྱ་མཚོས་བསྟོད། བསྟོད་དབྱངས་སྙན་སྤྲིན་དེ་དག་ལ་ངེས་པར་ཀུན་ཏུ་བསྟོད། གཞན་ཡང། གཞན་ཡང་ཕོ་བའི་ཚོགས་དེ་དག་ལ། སྟོན་ཡང་བདག་གིས་མ་བྱས་ཀྱང་བསྙེན་པའི་སྤྲིན། མཐའ་ཡས་པ་ངེས་པར་ཡོད་དུས་ཀུན་ཏུ་འབྱུང་བར་གྱུར་ཅིག་བདག་གིས་བསྟོད་པ་མ་བྱས་ཀྱང་ད་གཞན་ཡང་ཕོ་བའི་ཚོགས་དེ་དག་ལ། སྟོན་ཡང་བདག་གིས་མ་བྱས་ཀྱང་བསྙེན་པའི་སྤྲིན་མཐའ་ཡས་པ་ངེས་པར་ཡོད་དུས་ཀུན་ཏུ་འབྱུང་བར་གྱུར་ཅིག་ཡག་གི་ཚིག་ཡག་གི་ཡིག། བསྟོད། བསྟོད་དབྱངས་སྙན་སྤྲིན་དེ་དག་ལ་ངེས་པར་ཀུན་ཏུ་འབྱུང་གྱུར་ཅིག། ཨོ་དི། ངག་གི་ཕྱག་འཚལ་དང་ངག་གི་ཕྱག་འཚལ། ལུས་ཀྱི་ཕྱག་འཚལ་ནི་ལུས་ཀྱིས་བཏུད་པ་ལ་གསུམ། དཀོན་མཆོག་གསུམ་དང་བྱང་ཆུབ་ཀྱི་སེམས་སྐྱེ་བའི་གཞི་དང། མཁན་སློབ་སོགས་ལ་ཕྱག་འཚལ་བའོ། ལུས་ཀྱིས་བཏུད་པའི་ལུས་ཀྱི་ཕྱག་འཚལ་དེ་ལ་གསུམ། དཀོན་མཆོག་གསུམ།

དུས་གསུམ་དུ་བྱོན་གཤེགས་མཛད་པའི་བྱོན་པ་དང་གཤེགས་བྱོན་གཤེགས་མཛད་པའི་སངས་རྒྱས་ཀུན་དང། ལུང་དང་རྟོགས་པའི་ཆོས་དང་ཚོགས་ཀྱི་མཆོག་བྱང་ཆུབ་སེམས་དཔའ་འཕགས་པ་དང་བཅས་པ་རྣམས་ལ། བདག་གིས་ཞིང་གི་རྡུལ་ཀུན་གྱི་གྲངས་དེ་སྙེད་ཀྱི་ལུས་སྤྲུལ་པ་སྟེ། བཏུད་པས་ནི། བཏུད་པས་ནི་བདག་ཀྱང་བདག། ཕྱག་གིས་བཏུད་པས་ནི་བདག་ཕྱག།

བྱང་ཆུབ་སེམས་ཀྱི་གཞི་ནི། སེམས་འདི་འབྱུང་བའི་རྒྱུ་སྟེ་ཐེག་པ་ཆེན་པོའི་སྡེ་སྣོད། བྱང་ཆུབ་སེམས་ཀྱི་གཞི་ནི་ཡང་གསུངས་ཀྱི་ནི་ཐེག་པ་ཆེན་པོའི་སྡེ་སྣོད་ལ་གོ། འབྱུང་བའི་རྒྱུ་སྟེ་ཐེག་པ་ཆེན་པོའི་སྡེ་སྣོད། སེམས་སྐྱེ་བའི་རྐྱེན་བྱེད་པའི་གང་ཟག་དང། གང་དུ་སྐྱེས་པའི་བྱང་ཆུབ་སེམས་ཀྱི་གཞི་རྣམས་དང། ཟེར་དུས་ཙ་ན། རྒྱུ་དེ་ཐེག་པ་ཆེན་པོའི་སྡེ་སྣོད་སེམས་བསྐྱེད་པའི་རྐྱེན་བྱེད་མཁན་གང་ཟག་གང་དུ་སྐྱེས་པའི་ས་ཕྱོགས་རྣམས་ཀྱང་ས་ཕྱོགས་རྣམས་དང། ས་ཕྱོགས་རྣམས་དང། སངས་རྒྱས་ཀྱི་སྐུ་གཟུགས་སོགས་མཆོད་རྟེན་རྣམས་ལ་བདག་ཕྱག་འཚལ་ལོ། ཨོ་ཙི་ཙི། བྱང་ཆུབ་སེམས་ཀྱི་གཞི་རྣམས་ལ་ཕྱག་འཚལ།

གསུམ་པ་སྐྱབས་སུ་འགྲོ་བ་ནི་སྐྱབས་འགྲོའི་དོན་ནི། སྐྱབས་སུ་སྐྱབས་འགྲོའི་དོན་ནི་འཇིགས་པ་དང་སྡུག་བསྔལ་ལས་སྒྲོལ་བའི་རྟེན་དུ། འཇིགས་པ་དང་སྡུག་བསྔལ་ལས་སྒྲོལ་བའི་རྟེན་དུ་འཛིན། རྟེན་དུ་འཛིན། རྟེན་དུ། ཡིད་ཀྱིས་འཛིན་ཅིང་ངག་གིས་བརྗོད་པ་སྟེ། ཡིད་ཀྱིས་འཛིན་ཅིང་ངག་གིས་བརྗོད་པ་སྟེ། དེ་ལ་རྒྱུའི་སྐྱབས་འགྲོ་དང་འབྲས་བུའི་སྐྱབས་འགྲོ། སྐྱབས་སུ་འགྲོ་བའོ། བུའི་རྒྱུ་སྐྱབས་དང་འབྲས་བུའི་སྐྱབས་འགྲོ་གཉིས་སུ་སྟེ་ལ་རྒྱུའི་སྐྱབས་འགྲོ་དང་རྒྱུའི་སྐྱབས་སུ་འགྲོ་བའོ། སྐྱབས་འགྲོ་ལ་སྐྱབས་སུ་འགྲོ་བ་ནི། དང་པོ་རྒྱུའི་སྐྱབས་འགྲོ་ནི། གྲུབ་ཟིན་པའི་དཀོན་མཆོག་གསུམ་འཇིགས་པ་ལས་གྲོལ་བའི་རྟེན་དུ་འཛིན་པ་དེ་ལ་རྒྱུའི་སྐྱབས་འགྲོ། གྲུབ་ཟིན་གྱི་དཀོན་མཆོག། གཉིས་པ་འབྲས་བུའི་སྐྱབས་འགྲོ་ནི་རང་རྒྱུད་ལ་ཐོབ་པར་བྱ་བའི་སངས་རྒྱས་ཆོས། དཀོན་མཆོག་འཇིགས་པ་ལས་གྲོལ་བའི་རྟེན་དུ་འཛིན་པ་སོགས་དེ་ལ་དེ་ནི་འབྲས་བུའི་སྐྱབས་འགྲོ་སོ། འབྲས་སྐྱབས་སེམས་དཔའི་དུས་ཀྱི་ཡོད་རེད་འབྲས་སྐྱབས་སོ། གང་ལ་བརྟེན་ནས་སྐྱབས་སུ་འགྲོ་བའི་རྒྱུ་དང། སྐྱབས་འགྲོའི་ཡུལ་དང། ཡོན་ཏན་ཤེས་པར་བྱ་བ་དང་ཁྱད་པར་ཤེས་པ་དང་ཁས་བླངས་པ་དང་གཞན་དུ་མི་སྨྲ་བ་བཞིས། སྐྱབས་སུ་འགྲོ་བའི་ཚུལ་དང། སྐྱབས་སུ་འགྲོ་བའི་ཚུལ་གོ་ལ། ཨཱ་ལི་ཉཱ་སྐྱབས་སུ་འགྲོ་བ་ནི། སྐྱབས་སུ་འགྲོ་བའི་དོན་གོ།

སྐྱབས་སུ་འགྲོ་བའི་རྒྱུ་དང་སྐྱབས་འགྲོའི་ཡུལ་དང་ཡོན་ཏན་ཤེས་པ་དང་ཁྱད་པར་ཤེས་པ་དང་ཁས་བླངས་པ་དང་གཞན་དུ་མི་སྨྲ་བ་དང་བཞིས་སྐྱབས་སུ་སོང་བའི་ཚུལ་དང། སྐྱབས་སུ་སོང་ནས་སྐྱབས་སུ་སོང་བའི་ཚུལ་གོ། ལམ་རིམ་ཆེན་མོ་ལས་གསུངས་པ་ནང་བཞིན། སྐྱབས་ཡུལ་གྱི་ཡོན་ཏན་ཡོན་ཏན་ཤེས་པ་ཁྱད་པར་ཤེས་པ་ཡིན་སྐྱབས་ཡུལ་ཡོན་ཏན་ཤེས་པ་ཁྱད་པར་ཤེས་པ་ཁས་བླངས་པ་གཞན་དུ་མི་སྨྲ་བ་མི་སྨྲ་བ་དང་བཞིས་སྐྱབས་སུ་འགྲོའི་ཚུལ་སོགས་ལམ་རིམ་ཆེན་མོ་ལ་ཡོད་པ་ཁྱད་པར་ཤེས་པ་དེར་ཡང་ནང་གསེས་དྲུག་རྩ་ཆེ་ཐ་མང་གི་ཡོད། སྐྱབས་འགྲོའི་བསླབ་བྱ་དང་བཅས་པ་རྣམས་བླ་མ་བདག་ཉིད་ཆེན་པོས་མཛད་པའི་བསླབ་བྱ་དེ་གལ་ཏེ་བདག་ཉིད་ཆེན་པོས་མཛད་པའི་ཕར་ཕྱིན་ལམ་རིམ། མཛད་པའི་ཕར་ཕྱིན་ལམ་རིམ་ཆེ་བ་ལས། ཤེས་པར་བྱ་བས་འདིར་མ་སྤྲོས་སོ། ལམ་རིམ་ཆེན་མོ་ལག་གི་ཞགས་པས་ཞགས་པ་མཛོད། ལམ་བདེན་ལ་དོན་དམ་པའི། སྐྱབས་མ་ཡིན་པས། ཁྱབ་པ་ཁས་ལེན་པའི་ལོག་པར་འཆད་པ་དང་དགག་པ་དང།

བྱང་ཆུབ་སྙིང་པོར་མཆིས་ཀྱི་བར་སངས་རྒྱས་རྣམས་ལ་སྐྱབས་སུ་མཆི་ད་སྐྱབས་འགྲོ་སྤྱོད་འཇུག་རང་གི་ཚིག་གོ་སྐྱབས་འགྲོ་གི་ནི་གེ་མི་རང་པའང་བྱང་ཆུབ་སྙིང་པོར་མཆིས་ཀྱི་བར་སངས་རྒྱས་རྣམས་ལ་སྐྱབས་སུ་མཆི་ཆོས་དང་བྱང་ཆུབ་སེམས་དཔའ་ཡི་ཚོགས་ལའང་དེ་བཞིན་སྐྱབས་སུ་མཆི། སྤྱོད་འཇུག་རང་གི་སྐྱབས་འགྲོའི་ཚིག་གོ་ད་ནི་ཡིན་ཚུལ་བཞི་པ་ནི། སྐབས་འདིར་ནི་གཞན་རྒྱུད་ལ་གྲུབ་ཟིན་པའི་ཐེག་པ་ཆེན་པོའི་དཀོན་མཆོག་དང། རང་རྒྱུད་ལ་འབྱུང་འགྱུར་གྱི་དཀོན་མཆོག་དམིགས་པའི་ཡུལ་དུ་བྱས་ཏེ། དུས་དེ་ནས་བཟུང་སྟེ་བླ་ན་མེད་པའི་བྱང་ཆུབ་སྙིང་པོར་ཏེ། བྱང་ཆུབ་ཀྱི་ཤིང་དྲུང་དུ། བྱང་ཆུབ་ཀྱི་ཤིང་དྲུང་དུ། དེ་ནི། གང་ཟེར་རམ། ཆོས་སྐུ། ཆོས་སྐུ་ཟེར་རམ། ཡ། ཆོས་སྐུ་ཟེར་རམ། བྱང་ཆུབ་ཀྱི་ཤིང་དྲུང་དུ་ཆོས་སྐུ་མངོན་དུ་བྱས་པའི་བར་ཏེ། བྱང་ཆུབ་སྙིང་པོར་མཆིས་ཀྱི་བར་ཟེར་ན་ཁོ་ཆོས་སྐུ་མངོན་དུ་བྱས་པའི་བར་ཏེ། དེར་མཆིས་ཀྱི་བར་དུ་སངས་རྒྱས་རྣམས་ལ་སྐྱབས་སུ་མཆི་ཞིང་ཐེག་ཆེན་གྱི་ཆོས་དཀོན་མཆོག་དང་བྱང་ཆུབ་སེམས་དཔའ་ཡི་ཚོགས་བྱང་སེམས་འཕགས་པ་རྣམས་ལ་ཡང་དེ་བཞིན་དུ་སྐྱབས་སུ་མཆི་བ་སྟེ། གྲུབ་ཟིན་གྱི་སངས་རྒྱས་རྣམས་ལ་ལམ། སྟོན་པའི་སྟོན་པ་པོ་དང་རང་རྒྱུད་ལ་ཐོབ་པར་བྱ་བའི་ཆོས་དཀོན་མཆོག་ལ་སྐྱབས་དངོས་དང། གྲུབ་ཟིན་གྱི་དགེ་འདུན་ཐེག་ཆེན་འཕགས་པ་རྣམས་ལ་སྐྱབས། སྒྲུབ་པའི་ཟླ་གྲོགས་སུ་འཛིན་ཅིང་ཁས་ལེན་པའོ་ས། འོ་དེ་དུས་སྐྱབས་འགྲོ་དེ་ལ་དེ་མིན་པ་མི་འདུག། སྐྱབས་འགྲོ་ལ་རྩ་བའི་ཚིག་ལ་དེ་རང་མིན་པ་མི་འདུག།

ཉོན་མོངས་མང་བ་ལ་སོགས་པའི་དབང་གིས་ཉེས་པ་བྱུང་ན་ཇི་མི་སྙམ་པར་གཞག་ཏུ་མི་རུང་བས་སྟོན་པ་ཐུགས་རྗེ་ཅན་གྱིས་ཕྱིར་བཅོས་པའི་ཐབས་གསུངས་པ་རྣམས་ལ་འབད་དགོས་སོ། དེ་ཡང་ལྟུང་བ་ཕྱིར་བཅོས་ནི་ས། དེ་ཡང་ལྟུང་བ་ཕྱིར་བཅོས་ནི་སྡོམ་པ་གོང་འོག་སོ་སོ་ནས་གསུངས་པ་ལྟར་བྱ་ལ། སྡིག་པ་ཕྱིར་བཅོས་ནི་སྟོབས་བཞིའི་སྒོ་ནས་བྱ་སྟེ་ས། སྟོབས་བཞི་བསྟན་པའི་མདོ་ལས་གསུངས། བྱམས་པ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཆོས་བཞི་དང་ལྡན་ན་སྡིག་པ་བྱས་ཤིང། བསགས་པ་ཡང་ཟིལ་གྱིས་ནོན་པར་འགྱུར་རོ་བཞི་གང་ཞེ་ན་འདི་ལྟ་སྟེ། རྣམ་པར་སུན་འབྱིན་པ་ཀུན་ཏུ་སྤྱོད་པ་དང་གཉེན་པོ་ཀུན་ཏུ་སྤྱོད་པ་དང། ཉེས་པ་ལས་ལྡོག་པའི་སྟོབས་དང་རྟེན་གྱི་སྟོབས་སོ། ཞེས་གསུངས་ཏེ། བྱས་ཤིང་བསགས་པའི་ལས་ནི་མྱོང་ངེས་ཀྱི་ལས་ཡིན་པས་དེ་ཟིལ་གྱིས་གནོན་ན་མ་ངེས་པ་ལྟ་ཅི་སྨོས། དེ་ལ་སྟོབས་དང་པོ། རྣམ་པར་སུན་འབྱིན་པ་ཀུན་ཏུ་སྤྱོད་པའི་སྟོབས་ནི། མི་དགེ་བའི་ལས་བྱས་པ་ལ་འགྱོད་པ་མང་བ་དེ་ཡིན་ཏེ། མི་དགེ་བའི་ལས་བྱས་ན་ད་འགྲིག་མ་སོང་ཟེར་ནས་འགྱོད་པ་མང་བ་དེ་ཡིན་ཏེ།

ཡང་བསྐྱེད་ཚུལ་ལེགས་པར་བསྒོམ་དགོས་སོ། སྟོབས་གཉིས་པ། གཉེན་པོ་ཀུན་ཏུ་སྤྱོད་པ། བསླབ་བཏུས་ལས་གསུངས་པ་ལྟར་མདོ་སྡེ་ཟབ་མོ། མདོ་སྡེ་ཟབ་མོ་ལ་བརྟེན་པ། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ། བསླབ་བཏུས་ནས་གསུངས་པ་ལྟར་མདོ་སྡེ་ཟབ་མོ་ལ་བརྟེན་པ། སྟོང་པ་ཉིད་བསྒོམ་པ། བཟླས་པ་ལ་བརྟེན་པ། སྐུ་གཟུགས་ལ་བརྟེན་པ། མཆོད་པ་ལ་བརྟེན་པ། མཚན་ལ་བརྟེན་པ་སོགས་སོ། འོ་ད་གེ། དེ་སྐད་དུ། དྲུག་མིན་ཏོ།

སྟོབས་གསུམ་པ། ཉེས་པ་ལས་ལྡོག་པའི་སྟོབས་ནི་ཕྱིན་ཆད་མི་དགེ་བ་ཡང་དག་པར་སྡོམ་པ་དེ་ལ་ཉེས་པ་ལས་བཟློག་པའི་སྟོབས། བཞི་པ་རྟེན་གྱི་སྟོབས་ནི་བྱང་ཆུབ་ཀྱི་སེམས་བསྒོམ་པ་སོགས་སོ། བྱང་ཆུབ་ཀྱི་སེམས་བསྒོམ་པ་དང་སྐྱབས་འགྲོ་ལ་སོགས་པ་སྐྱབས་འགྲོ་བྱེད་ལ་བྱང་ཆུབ་ཀྱི་སེམས་བསྒོམ་པ་ལ་སོགས་པ་དེ་ཚོ་རྟེན་གྱི། འདིར་ནི་སྟོབས་དང་པོ་རྒྱས་པར་གསུངས། ས་སྤྱོད་འཇུག་འདིར་སྟོབས་དང་པོ་སྟེ། རྣམ་པར་སུན་འབྱིན་པའི་སྟོབས་དེ་རྒྱས་པར་གསུངས་པ་ཡིན། དེ་ཡང་སྡིག་པ་ལ་དེ་ལ་ཡང་སྡིག་པ་བྱས་པའི་དུས་རྒྱུ་སྒོ། སྦྱོར་བ་ཡུལ་ཇི་ཙམ་བྱས་པ་རྣམས་དྲན་པར་བྱའོ། ས་དེ་སྐད་དུ།

སྡིག་པ་ཇི་ལྟར་བྱས་པའི་ཚུལ་བརྟགས་ཏེ་འགྱོད་པ་བྱ་བ། སྡིག་པ་དང་བཅས་བཞིན་དུ་འཆི་བས་འཇིགས་ནས་འགྱོད་པ་སྒོམ་ཞིང་སྐྱབས་སུ་འགྲོ་བ།
དོན་མེད་པའི་སྡིག་པ་བྱས་པའི་ཚུལ་རྒྱས་པར་བསམས་ནས་འགྱོད་པ་སྒོམ་པ། སྡིག་པས་འཇིགས་པའི་ཚུལ་བསམ་པའོ། ས་བཅད་བཞི་ནོ།

དུས་དང་རྒྱུ་དང་རྣམ་པ་སོགས་ཀྱི་སྒོ་ནས་སྡིག་པ་བྱས་པ་སྤྱིར་བཤགས་པ་དང་གཉིས་ཡུལ་ཁྱད་པར་ཅན་ལ་སྡིག་པ་སྟོབས་ལྡན་བྱས་པ་བཤགས་པ། མི་འདོད་པའི་འབྲས་བུ་ལ་བསམས་ཏེ་འགྱོད་པས་བཤགས་པའོ་ས་བཅད་བཞི་ནོ། ཨོ་ད་ས་བཅད་བཞི་ཐོག་མ་ཡ་རུ་བཞི་ཅིག་བྱས་ས་བཅད་དང་པོ་དེ་ལ་ཡ་བཞི་བྱས། ཨོ་ད་མི་དགེ་ནི་ས་བཅད་ནི་འུ་རེ་ལྔའི་བ་འུ་ཆི་ཤོ་ཨ་རེ་འགས་མ་ངེས་ནི་རེ་འགས་ངེས་བ་བྱེད་ཅིང།

གསོ་བ་ནི། གཉིས་པ། དུས་དང་རྒྱུ་དང་རྣམ་པ་སོགས་ཀྱི་སྒོ་ནས་སྡིག་པ་བྱས་པ་སྤྱིར་བཤགས་པ་ནི། ཐོག་མ་མེད་ལྡན་འཁོར་བ་ནས་ཚེ་རབས་འདིའམ་གཞན་དག་ཏུ། བདག་གིས་མ་འཚལ་སྡིག་བགྱིས་པའམ། བགྱིད་དུ་སྩལ་བ་ཉིད་དང་ནི། གཏི་མུག་འཁྲུལ་པས་བདག་ནོན་ཏེ། རྗེས་སུ་ཡི་རང་གང་བགྱིས་པ། ནོངས་པ་དེ་ནི་མཐོང་བགྱིས་ནས་བསམ་པ་ཐག་པས་མགོན་ལ་བཤགས་སོ། ད་ནི་སྡིག་པའི་དེ་དུས་རྒྱུ་རྣམ་པ་སོགས་ཀྱི་སྒོ་ནས་སྡིག་པ་བཤགས་རྒྱུ་དེ་ཨོ་ཐུགས་ཚིག་དེ་སྐད་དེ་བྱས་སོ། དུས་ག་འདྲས་པ་སོ་ན་དུས་ཐོག་མ་མེད་པ་དང་ལྡན་པའི་འཁོར་བར་འཁོར་བ་ནས་བཟུང་སྟེ་ཚེ་རབས་འདིའམ་གཞན་དག་ལ། བདག་ནི་ལས་ཀྱི་རྣམ་པ་སྨིན། ལས་ཀྱི་རྣམ་སྨིན་ལ། རྨོངས་པར་གྱུར་པའི་དབང་གིས་རང་གིས་སྡིག་པ་བགྱིས་པ། གཞན་དག་བགྱིད་དུ་སྩལ་བ་ཉིད་དང་ནི་གཞན་བྱེད་ལ་བཅུག་པ། ལས་འབྲས་ལ་རྨོངས་པའི་གཏི་མུག་འཁྲུལ་པས་བདག་ནོན་ཏེ། གཞན་གྱིས་སྡིག་པ་བྱས་པ་ལ་རྗེས་སུ། གཞན་གྱིས་སྡིག་པ་ཆུང་ངའི་ལས་ག་ཚོད་བྱས་ན་ཡི་རང་བྱེད་པ། རྗེས་སུ་ཡི་རང་བྱེད་ཡི་རང་བ། གང་བགྱིས་པའི་ནོངས་པ་དེ་ནི་རང་གིས་ནོངས་པར་མཐོང་བར་བགྱིས་ནས་ནོངས་པ་དེ་ཉིད་ནོངས་པར་མི་ཉེས་པ་ཉེས་པ་ལ་མཐོང་བར་བགྱིས་ནས་འགྱོད་བཞིན་དུ་བསམ་པ་ཐག་པས་མགོན་པོ་རྣམས་ལ་བཤགས་ཏེ། མི་བཅབས་ཤིང་མི་སྦེད་དོ། མི་བཅབས་པ་མ་སྦས་པ།

བདག་གིས་དཀོན་མཆོག་གསུམ་དང་ནི་ཕ་མའམ་བླ་མ་གཞན་དག་ལ་ཉོན་མོངས་སྒོ་ནས་ལུས་ངག་དང། ཡིད་ཀྱིས་གནོད་བགྱིས་གང་ལགས་པ། འཁྲུལ་པ་ཅན་བདག་གིས་ནི་ཡུལ་དཀོན་མཆོག་གསུམ་དང་ནི་ཕ་མའམ་བསོད་ནམས་ཀྱི་ཞིང་བླ་མ་གཞན་དག་ལ་རྒྱུ་ཉོན་མོངས་པ་དུག་གསུམ་གྱི་སྒོ་ནས་སྡིག་པ་བྱུང་བའི་སྒོ། སྒོ་སྒོ་སྡིག་པ་བྱུང་བའི་སྒོ་སྒོ་དང་ནི་རྣམ་པ་རྒྱུ་དང།

སྐྱབས་གསུམ་དང་ཨོ་ཕ་མ་དང་ཨོ་དེ། ཞིང་ཁྱད་པར་ཅན་ཡིན་ཟེར་ཡོད་ད་གཟོད་ད་གང་པོ། དེ་ནས་ཨང་བཞི་པ། མི་འདོད་པའི་འབྲས་བུ་ལ་བསམས་ཏེ་འགྱོད་པས་བཤགས་པ་ནི། མི་འདོད་པའི་འབྲས་བུ་ལ་བསམ་སྟེ། ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་པ་བདག་གིས་བགྱིས་པ་གང་ཤིན་ཏུ་མི་བཟད་བགྱིས་པ་དེ་ཐམས་ཅད་འདྲེན་པ་རྣམས་ལ་བཤགས།

སྐྱོན་ཆགས་སུ་སོང། དམྱལ་བ་ལ་སོགས་པའི་འབྲས་བུ་འབྱིན་པའི་རྒྱུ། ཆགས་སོགས། འདོད་ཆགས་ཞེ་སྡང་གཏི་མུག། ཆགས་སོགས། ཉེས་པ་དུ་མས་ཉེས་པ་དུ་མས་སྐྱོན་ཆགས་པས། ཉེས་པ་དུ་མས་སྐྱོན་ཆགས་པས་དེ་ནི། ཉེས་པ་དུ་མས་ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་པ་བདག་གིས་སྲོག་གཅོད་སོགས་སྡིག་པ་གང། གདུང་བ་ཆེན་པོ་སྐྱེད་པས་ཤིན་ཏུ་མི་བཟད་པ། ཟེར་བ་སྡིག་པ་སྲོག་གཅོད་ལ་སོགས་པའི་སྡིག་པ་གང། གདུང་བ་ཆེན་པོ་སྐྱེད་པས་ཤིན་ཏུ་མི་བཟད་པས་མི་བཟད་པ་བགྱིས་པ་དེ་དག་ཐམས་ཅད་འདྲེན་པ་རྣམས་ལ་བཤགས་སོ། དང་པོ་ཁོ། ས་བཅད་དང་པོ་ཁོ་ལ་ས་བཅད་བཞི་ཡོད་པའི་ནང་ནས་ས་བཅད་དང་པོ་ཚར།

སྡིག་པ་དེ་མ་དེ་མ་ཐག་མ་བཤགས་ན་བདག་གི་སྡིག་པ་མ་བྱང་བར་སྡིག་པ་དང་བཅས་ཏེ་འཆི་བདག་གིས་འཆི་བདག་གིས་སྔོན་དུ་འགུམ་པར་འགྱུར་དུ་མཆི་ཞིང་འགུམ་པར་འགྱུར་བ་འཆི་བདག་གིས་ཟེར་ཤི་ན་ཟེར་བ་ད་འགུམ་པར་འགྱུར་དུ་མཆི་ཞིང་ངན་འགྲོར་སྐྱེ་བས་ཐབས་ཇི་ལྟར་བྱས་ན

ཞུས། ད་དེ་ནི་སྡིག་པ་མ་བྱང་བར་དུ་མི་འཆི་བས་མྱུར་དུ་བསྐྱབ་ཅི་དགོས་ཞེ་ན། ཡིད་བརྟན་མི་རུང་འཆི་བདག་འདི། བྱས་དང་མ་བྱས་མི་སྡོད་པས། ན་དང་མི་ན་ཀུན་གྱིས་ཀྱང། གློ་བུར་ཚེ་ལ་ཡིད་མི་བརྟན། དུས་སྐད་ཅིག་ཀྱང་ཡིད་བརྟན་མེད་པའི་འཆི་བདག་འདི། སྡིག་སྦྱོང་བྱས་པ་དང་མ་བྱས་པ་ལ་སོགས་པའི་དུས་ལ་མི་སྡོད་པས་ཟེར་ད་འཆི་བདག་དེ་ནམ་ཡོང་ག་ལ་ཡོང་མེད་དེ། ཏན་ཏན་ཙམ་མོ་སྡིག་སྦྱོང་སྡིག་སྦྱོང་དུས་ལ་མི་སྡོད་ཅིང་བྱ་བ་ཚར་མ་ཚར་ལ་མི་སྡོད་པར་གང་ཟག་ན་བ་དང་མི་ན་བ་ཀུན་ཀྱང

དེ་རིང་མི་འཆི། སྙམ། དེ་རིང་མི་འཆི་བ་ཙམ་ལ་ཡང་ཡིད་བརྟན་མེད་ཅིང། ཡིད་བརྟན་མི་རུང་བས་སྡིག་པ་མྱུར་དུ་སྦྱང་བར་བྱའོ། སྡིག་པ་མྱུར་དུ་སྦྱང་དགོས་པའི་རྒྱུ་མཚན་དགུ་དག་དེ་བས་སོ།

ཆོས་གྲགས་པའི་མདོ་ལ་གསུངས་ཡོད་དེ། འུ་རེག། ཚེ་འདི་ཉིད་ཀྱི་སྐྱེ་བ་ཟད་པར་འདོད་ཀྱི་ཟེར་ན་གོ་རྒྱུ་ཆེ་ཡོད་དགོས་མིན་ནམ་ཚེ་ཚད་མ་རྫོགས་པ་ལ་གློ་བུར་དུ་འཆི་བ་ནུབ་པ། ཚེ་འདི་ཉིད་ཀྱི་སྐྱེ་བ་ཟད་པར་འདོད་ཀྱི་ཟེར་ན། ཚེ་མ་རྫོགས་པ་ལ་སྐྱེ་བ་ཟད་པ་ཡོད་དགོས། སྐྱེ་བ་མ་རྫོགས་པར་ཚེ་ཟད་པ་དེ་ཨ་ཡིན་ན། ད་འདི་ཚོ་ལམ་རིམ་ཆེན་མོ་ལས་དོན་ཡོང་གི་བས།

གསུམ་པ་དོན་མེད་པའི་སྡིག་པ་བྱས་པའི་ཚུལ་རྒྱས་པར་བསམས་ནས་འགྱོད་པ་ལ་བཞི་ཟེར་གཉེན་དང་ལོངས་སྤྱོད་གཉེན་དང་ལུས་ལོངས་སྤྱོད་སོགས་པ་ཡིད་བརྟན་མི་རུང་བ་ཡིད་བརྟན་མི་རུང་བ་མ་ངེས་ཏེ་དེ་དག་གི་དོན་དུ་སྡིག་པ་བྱས་པ་འགྱོད་པ་གཅིག་བྱས་འཆི་བའི་ཚེ་དྲན་པའི་ཡུལ་ཙམ་དུ་གྱུར་པའི་དཔེ་དང་བཅས་པ་གཉིས་བྱས་ཡིད་བརྟན་མི་རུང་བ་ད་ལྟར་ཡང་མངོན་སུམ་དུ་གྲུབ་པས་དེ་དག་གི་དོན་དུ་སྡིག་པ་བྱས་པར་འགྱོད་པ་གསུམ་བྱས་རང་ཉིད་ནམ་འཆི་ངེས་པ་མེད་པར་མ་རྟོགས་པས་སྡིག་པ་བྱས་པ་འགྱོད་པའོ། ད་ཡ་གི་ས་བཅད་གསུམ་པོ་དེ་ལ་དེ་སྐད་འདོན་ནོ། བཞི་བྱས་ད་དང་པོ། གཉན། ལུས་ལོངས་སྤྱོད་སོགས་ཡིད་བརྟན་མི་རུང་བར། ཡིད་བརྟན་མི་རུང་བར་མ་ངེས་པས་དེ་དག་གི་དོན་དུ་སྡིག་པ་བྱས་པ་འགྱོད་པ་ནི་ས་ད། གཉན། ལུས་ལོངས་སྤྱོད་ལ་སོགས་པ་དེ་དག་གང་ཟག། ཡིད་བརྟན་མི་རུང་བར་མ་ཤེས་པས་དེ་དག་གི་དོན་དུ་སྡིག་པ་བྱས་པ་ནི་ས་ནི། བུ་རེ་དང་པོ་ནི་རང་དང་པོ་དབྱུང་དགོས། ཐམས་ཅད་བོར་ཏེ་ཆ་དགོས་པར་བདག་གིས་དེ་ལྟར་མ་ཤེས་པས་མཛའ་དང་མི་མཛའི་དོན་གྱི་ཕྱིར་སྡིག་པ་རྣམ་པ་སྣ་ཚོགས་བྱས། གཉེན། ལོངས་སྤྱོད་སོགས་པ་དང་ལྷན་ཅིག་སྐྱེས་པའི་ཤ་རུས་སོགས་པ་ཐམས་ཅད་བོར་ཏེ་ས་རང་ཉིད་གཅིག་པུ་ཕ་རོལ་ཏུ་ཆ་དགོས་པར་ཏེ་ས

ད་དེ་དག་གི་དོན་དུ་སྡིག་པ་བྱ་བར་མི་རིགས་ཏེ། མི་རིགས་པ་གོ་ལ། མི་མཛའ་རྣམས་ཀྱང་མེད་གྱུར་ཅིང་མཛའ་བ་རྣམས་ཀྱང་མེད་པར་བདག་ཀྱང་མེད་པར་གྱུར་པ་སྟེ་དེ་བཞིན་ཐམས་ཅད་མེད་པར་འགྱུར། ཟེར། འོ་ད་དེ་དག་གི་དོན་དུ་སྡིག་པ་བྱ་བ་ལ་དེ་དགོས་པ་མེད་པ་དེ་བྱར་མི་རིགས་ཏེ། མི་མཛའ་བ་དེ་མི་མཛའ་བ་རྣམས་ཀྱང་དེ་མ་ཐག་ཏུ་མེད་པར་འགྱུར། མཛའ་བ་རྣམས་ཀྱང་མེད་པར་འགྱུར་ལ་བདག་ཀྱང་མེད་པར་འགྱུར་བ་སྟེ་དེ་བཞིན་དུ་གཉེན་དང། ལོངས་སྤྱོད་སོགས་ཐམས་ཅད་མེད་པར་འགྱུར་བས་ཡིད་བརྟན་ཅུང་ཟད་ཀྱང་མི་རུང་བས་དེ་དག་གི་ཆེད་དུ་ཆགས་སྡང་གི་སྡིག་པ་བྱས་པ་འགྱོད་པའོ། ཟེར་འོ་ད་དེ་དག་གི་ཆེད་དུ་སྡིག་པ་བྱས་པ་དེ་འགྱོད་པའོ། འདི་དང་པོ་བ། ད་ནི་གཉིས་པ། འཆི་བའི་ཚེ་དྲན་པའི་ཡུལ་ཙམ་དུ་འགྱུར་བའི་དཔེ། འཆི་བའི་ཚེ་དྲན་པའི་ཡུལ་དུ་རྨི་ལམ་ཉམས་སུ་མྱོང་བ་བཞིན་དངོས་པོ་གང་དང་གང་སྤྱད་པ་དེ་དེ་དྲན་པའི་ཡུལ་དུ་འགྱུར་འདས་པ་ཐམས་ཅད་མཐོང་མི་འགྱུར་ད་དེ་དངོས་ཡོད་ལ་མེད་རང་ཡོད་པ་དཔེར་ན་རྨི་ལམ་དུ་བདེ་བ་ཅུང་ཟད་ཅིག་ཉམས་སུ་མྱོང་བ་སད་པའི་ཚེ་དྲན་པའི་ཡུལ་ཙམ་དུ་འགྱུར་བ་བཞིན་དུ་སྔར་བདེ་བར་རློམ་པའི་དངོས་པོ་གང་དང་གང་ལོངས་སྤྱད་པ་དེ་དང་དེ་འཆི་བའི་ཚེ་དྲན་པའི་ཡུལ་ཙམ་དུ་འགྱུར་བས་ད་ལྟ་ཉིད་ནས་ཆོས་འབའ་ཞིག་བྱ་བར་ཐག་གཅོད་པ་ལན་མང་དུ་བྱའོ། ཟེར་ཆོས་འབའ་ཞིག་བྱ་དགོས་པར་གྱི་ཡོད་པ་ལབ་རིན། ད་ལྟ་ཉིད་ནས་ཆོས་འབའ་ཞིག་བྱ་བར་ཐག་གཅོད་པ་ལན་མང་དུ་བྱའོ། གང་དང་གང་འདས་པ་ཐམས་ཅད་མཐོང་བར་མི་འགྱུར་བས་དྲན་པའི་ཡུལ་ཙམ་དུ་ཟད་པའོ། ཟེར་ད་དེ། གང་པོ་དེ་དྲན་པ། འདོད་སར་སྐྱེས་བུ་ག་ཚོད་ལྟ་ང་ཡིན་སྲིད་སྨྲས་པས་ཐོ་ཁྲོ་གར་ལྟ་ང་ཡིན། དྲིས་པ།

མི་བཟད་གང་ཡིན་མདུན་ན་གནས། གཞན་ཡང་ས། རེ་ཞིག་གསོན་པའི་ཚེ། རེ་ཞིག་གསོན་པའི་ཚེ་འདི་ཉིད་ལ་ཡང། སྔར་མཛའ་བ་དང་མི་མཛའ་བ་དུ་མ་འདས་པ་མྱོང་བས་གྲུབ་ལ། དེ་དག་གི་དོན་དུ་བྱས་པའི་སྡིག་པའི་རྣམ་སྨིན་མི་བཟད་པ་གང་ཡིན་པ་མདུན་ན་གནས་པས། མདོ་སྔགས་བཀའ་བཞིན་མི་ལེན་ན། སྡུག་བསྔལ་གྱི་སྡིག་པ་བྱས་པས་གཅིག་སྡིག་པ་བྱས་ན་རང་གིས་བྱས་ཡོད་ན། རང་སྡུག་བསྔལ་མྱོང་རྒྱུ་བས་མིན་པ་ཁོའི་ཚབ་ལ་གཞན་གྱིས་སྡུག་བསྔལ་སུས་མྱོང་གི་ཡོང་གི་མིན་པ། སྡུག་བསྔལ་སྐལ་གཞན་མི་ལེན་ན། གེགས་བྱེད་མཛའ་བས་ཅི་ཞིག་བྱ། གེགས་བྱེད་མཛའ་བོ་ག་ཚོད་ཡོད་ནས་ཁོའི། ངན་སོང་གསུམ་དུ་རྣམ་སྨིན་གྱི་སྡུག་བསྔལ་མྱོང་དུས་དེ་ནས་ཁོས་མྱོང་རོགས་གཅིག་ཡང་བྱེད་ཀྱི་མེད་པ། གེགས་བྱེད་མཛའ་བས་ཅི་ཞིག་བྱ། ཞེས་གསུངས་པ་ལྟར་དེ་དག་གི་དོན་དུ་སྡིག་པ་བྱས་པ་ལ་འགྱོད་པ་ཡང་དང་ཡང་དུ། བསམ་པར་བྱའོ། བཞི་པ། རང་ཉིད་ནམ་འཆི་ངེས་པ་མེད་པར་མ་རྟོགས་པས་སྡིག་པ་བྱས་པ་ལ་འགྱོད་པ། ནམ་འཆི་ངེས་པ་མེད་པར་མ་རྟོགས་པས་དེ་ནས་སྡིག་པ་བརྒྱ་སྟག་སྟེ། བདག་ནི་འཚོ་གནས་བྱེད་པའི་སྐྲ་ཕུད་ཡོད་པ། དེ་ལྟར་བདག་ནི་གློ་བུར་ཞེས་བདག་གིས་རྟོགས་པར་མ་གྱུར་པས། གཏི་མུག་ཆགས་དང་ཆགས་དང་གཏི་མུག་ཆགས་དང་ཞེ་སྡང་གིས་སྡིག་པ་རྣམ་པ་དུ་མ་བྱས། སྡིག་པ་རྣམ་པ་དུ་མ་བྱས། དེ་ལྟར་བདག་ནི་ནམ་འཆི་ངེས་པ་མེད་པ། ཚེ་ཡུད་ཙམ་གྱི་གློ་བུར་བ། ཞེས་བདག་གིས་རྟོགས་པར་མ་གྱུར་པས། གཏི་མུག་དང་འདོད་ཆགས་དང་ཞེ་སྡང་གིས་སྡིག་པ་རྣམ་པ་དུ་མ་བྱས་ཤིང། སྡིག་པས་ངན་སོང་དུ་ལྟུང་ངེས།

འབྲས་བུ་བྱུང་སོང། བཅུ་དྲུག་བཅུ་དྲུག་བྱུང་སོང་ཨ། ཨོ་ཨ་རི་བཅུ་དྲུག་དེ་ཉོ་བ་བྱེད་ཨ། བཞི་པ་དེ་ལ་ཡང། བཞི་པ། སྡིག་པས་འཇིགས་པའི་ཚུལ་བསམ་པ་ལ་བཞི་ཨ། ཚེ་ལ་སྣོན་པ་མེད་ཅིང་འབྲིད་བྱེད་བར་མ་ཆད་དུ་ཡོད་པས་ངེས་པར་འཆི་ཞིང་སྡིག་པ་དང་བཅས་བཞིན་དུ་འཆི་བས་འཇིགས་པ་ཨ། སྡིག་པ་མ་དག་ན་ཚེ་འདི་ཉིད་དུ་ཡང་ཡང་དང་ཡང་དུ་མྱོང་དགོས་པ་འཇིགས་པ་ཆེན་པོ་བྱུང་བའི་རྒྱུ་མཚན་དང། ཕྱི་མར་སྡུག་བསྔལ་གྱིས་གདུང་བར་འགྱུར་ཚུལ་ལོ། ས་བཅད་བཞི་བྱུང་གསུངས། དང་པོ་ནི། ཚེ་ལ་སྣོན་པ་མེད་ཅིང་འབྲིད་བྱེད་བར་མ་ཆད་དུ་ཡོད་པས་ངེས་པར་འཆི་ཞིང་སྡིག་པ་དང་བཅས་བཞིན་དུ་འཆི་བས་འཇིགས་པ་ནི། ཉིན་མཚན་སྡོད་པ་ཡོང་མེད་པར་ཚེ་འདི་རྟག་ཏུ་གོད་འགྱུར་ཞིང། སྣོན་པ། གུད་ནས་འོང་མེད་ན། བདག་ལྟ་འཆི་བར་ཅིས་མི་འགྱུར། འགྲོ་འཆག་ཉལ་གསུམ་གང་བྱེད་ཀྱང། ཉིན་མཚན་སྐད་ཅིག་ཀྱང་སྡོད་པ་མེད་པར། ཉིན་མཚན་སྐད་ཅིག་ཀྱང་སྡོད་པ་མེད་པར། ཚེ་འདི་རྟག་ཏུ། གོད་པ་སྟེ་འབྲི་བར་འགྱུར། གོད་པ་ནི་འབྲི་བར་འགྱུར། ཟད་པར་འགྱུར། འབྲི་བར་འགྱུར་ཞིང། སྣོན་པ། གུད་ནས། གཞན་གཅིག་ནས་ཆུ། ལོགས་སུ་ནས་གུད་པ་སྣོན་ཁ་རྒྱབ་ཡེ་ནས་མོ། སྣོན་པ་གུད་ནས་ཅུང་ཟད་ཙམ་ཡང་འོང་བ་མེད་ན། བདག་ལྟ་བུ། ངེས་པར་འཆི་བར། འཆི་བར་རྒྱུ་མཚན། ཅི་ཡིས་མི་འགྱུར་ཏེ་ངེས་པར་འཆི་ཞིང། ནམ་འཆི་ངེས་པ་མེད་པས་སྡིག་པ་སྦྱོང་བ་ལ་འབད་པར་བྱའོ། འགོད་ཅེས་པ་ལྟར་ན་ནི། གོད་མོ་ཇེ་རང་གར་ཡེ་ལ། འོ་ག་འགོད་ད་ད་འགོད་ཅེས་པ་ལྟར་ན་ནི་ཉིན་མཚན་གྱི་ཚེ་སོ་སོར་འགོད་པས་ཉིན་མཚན་གྱི་སོ་སོར་འགོད་པའི་དོན་ནོ། འགོད་ཅེས་པ་ཡོད་ན་དེ་འདྲའི་གཉིས་པ། སྡིག་པ་མ་དག་ན་ཚེ་འདི་ཉིད་དུ་ཡང་སྡུག་བསྔལ་མྱོང་དགོས་པ་ལ་ཡང་ནང་གསེས་ས་བཅད་གསུམ་ནོ། ཚེ་འདི་ཉིད་དུ་དགོས་པ་ལ་གསུམ་སྡིག་པ་མ་སྦྱངས་ན་སྲོག་ཆད་པའི་སྡུག་བསྔལ། གཉེན་བཤེས་སོགས་ཀྱིས་སྐྱོབ་མི་ནུས་པ། བསོད་ནམས་མ་བྱས་པས་འཇིགས་པ། འགྱོད་པས་གདུང་བའོ། གསུམ། དང་པོ་ནི། སྡིག་པ་མ་སྦྱངས་ན་སྲོག་ཆད་པའི་སྡུག་བསྔལ། གཉེན་བཤེས་སོགས་ཀྱིས་ཀྱང་སྐྱོབ་མི་ནུས་པ་ནི། བདག་ནི་མལ་ན་འདུག་བཞིན་དུ་གཉེན་བཤེས་ཀུན་གྱིས་མཐའ་བསྐོར་ཀྱང། སྲོག་ཆད་པ་ཡི་ཚོར་བ་དག་བདག་ཉིད་གཅིག་པུས་མྱོང་བར་འགྱུར། གཤིན་རྗེའི་ཕོ་ཉ་ཕོ་ཉས་ཟིན་པ་ལ་གཉེན་གྱིས་ཅི་ཕན་བཤེས་ཅི་ཕན། ས་ད་དེ་གལ་ཏེ་སུ་ཡིས་ཕན་ཡས་མོ་བའི་བསོད་ནམས་མ་བྱས་ན། འཆི་བའི་ཚེ་བདག་ནི་མལ་ན་འདུག་བཞིན་དུ་གཉེན་བཤེས་བྱས་མཐར་བརྩེ་གདུང་ཆེ་བ་རྣམས་ཀྱིས་མཐའ་བསྐོར་ཡང། སྲོག་ཆད་པའི་ཚོར་བའི་སྡུག་བསྔལ་དག་བདག་ཉིད་གཅིག་པུས་མྱོང་བར་འགྱུར་ཞིང། འཇིགས་པ་སེལ་བྱེད་མེད་པར་མ་ཟད། འཇིགས་པའི་ཤ་ཚུགས་ཅན་གྱི་གཤིན་རྗེའི་ཕོ་ཉས་ཟིན་པ་ལ་གཉེན་ཡོད་པས། ཅི་ཕན། བཤེས་ཀྱིས་ཅི་ཕན། ཆོས། འབའ་ཞིག་ཏུ། ཆོས་འབའ་ཞིག་སྐྱབས་སུ་གྱུར་པའོ། ད་དེ་དུས་ཕན་ཡེ་གོ་ཆོས་འབའ་ཞིག་མིན་པ་ག་གི་ཡང་ཕན་ཡེ་མོ་བས། གཅིག། གཉིས་པ། བསོད་ནམས་མ་བྱས་པས་འཇིགས་པ་ནི། དེ་ཚེ་བསོད་ནམས་གཅིག་སྐྱབས་ན་དེ་ཡང་བདག་གིས་མ་དེ་ཡང་བདག་གིས་མ་བསྟེན་ཏོ། ད་བསྟན་ན་སྐྱབས་ན་དེའི་བཀའ་བསྡུ་ལ། བསོད་ནམས་བྱས་ན་སྐྱབས་ཀྱི་འབད་དེ། དེ་ནི་རང་གིས་བྱས་མ་བུ། དེའི་ཚེ་སྐྱབས་འགྲོ་དང། ཚུལ་ཁྲིམས་བསྲུང་བ་སོགས། བསོད་ནམས་གཅིག་པུ་སྐྱབས་ཀྱི་མཆོག་ཡིན་ན། དེ་ཡང་བདག་གིས་མ་བསྟེན་ཏོ། ཞེས་པ། དགེ་བ་མ་བྱས་པ་ལ་འགྱོད་པའོ། དགེ་བ་མ་བྱས་པར་ཕུགས་བྱས་ན་འགྱོད་པ། གསུམ་པ། འགྱོད་པས་གདུངས་པ་ནི་སྒོམ་པོ། བག་མེད་བདག་གིས་ནི་འཇིགས་པ་འདི་འདྲ་མ་འཚལ་ནས་མི་རྟག་ཚེ་འདིའི་ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབ་བོ། སྐྱབས་གནས་ལ་མགོན་པོ་ཞེས་བོས་ནས། བག་མེད་བདག་གིས་ནི་ངན་འགྲོའི་འཇིགས་པ་འདི་འདྲ་ཡོད་པ་མ་འཚལ་ཞིང་མ་ཤེས་ནས། ཚེ་མི་རྟག་པ་ཚེ་མི་རྟག་པ་གཉེན་སོགས་ཚེ་འདིའི་ཆེད་དུ། ཆེད་དག་ཏུ་སྡིག་པ་མང་པོ་ཉེ་བར་བསྒྲུབས་པས་འགྱོད་པའོ། གསུམ་པ། འཇིགས་པ་ཆེན་པོ་འབྱུང་བའི་རྒྱུ་མཚན་ནི། སྐྱེ་བོ་ཡན་ལག་གཅོད་པའི་སར་དེ་རིང་ཁྲིད་པའང་བྲེད་འགྱུར་ཏེ། ཁ་སྐམ་མིག་རྩ་ངན་ལ་སོགས་སྔ་ལས་གཞན་དུ་འགྱུར་སྣང་ན། གཤིན་རྗེའི་ཕོ་ཉ་འཇིགས་འཇིགས་ལྟའི་ཤ་ཚུགས་ཅན་གྱིས་བཟུང་གྱུར་ཅིང། འཇིགས་ཆེན་ནད་ཀྱིས་ཐེབས་གྱུར་པ། རབ་ཏུ་ཉམ་ཐག་སྨོས་ཅི་དགོས། སྐྱེ་བོ་འགའ་ཞིག། ཆད་པ་བཅད་པའི་དོན་དུ་ཡན་ལག་གཅོད་པའི་སར། དེ་རིང་ཉིད་ཁྲིད་པའང། བྲེད་པར་འགྱུར་ཞིང་བྲེད་པར་འགྱུར། ཁ་སྐམ་བཞིན་གྱི་མདངས་ཉམས་པ། མིག་མིག་རྩ་ངན་པ་ལ་སོགས་པ་སྔ་མ་ལས་རྣམ་འགྱུར་གཞན་དུ་འགྱུར་བར་སྣང་ན། རང་དང་སྐལ་བ་མི་མཉམ་པའི། གཤིན་རྗེའི་ཕོ་ཉ་འཇིགས་འཇིགས་ལྟ་བུའི་ཤ་ཚུགས་ཅན་གྱིས་བཟུང་བར་གྱུར་ཅིང། འཇིགས་པ་ཆེན་པོ་འཆི་བའི་ནད་ཀྱིས་ཐེབས་པར་གྱུར་པས་རབ་ཏུ་ཉམ་ཐག་པ། འཇིགས་པ་ཆེན་པོ

བྲེད་ཤ་ཐོན་པའི་མིག་བགྲད་ནས་ཕྱོགས་བཞིར་སྐྱབས་དག་འཚོལ་བར་བྱེད། ཕྱོགས་བཞིར་སྐྱབས་མེད་མཐོང་ནས་ནི་དེ་ནས་ཀུན་ཏུ་ཡི་མུག། གནས་དེར་སྐྱབས་ཡོད་མ་ཡིན་ན་དེ་ཚེ་བདག་གིས་ཇི་ལྟར་བྱ། ཟེར། དམྱལ་བར་སྐྱེས་ནས་དམྱལ་སྲུང་རྣམས་མཐོང་བའི་ཚེ་ཀྱི་ཧུད། སྐྱེས་བུ་སུ་ཞིག་གིས་འཇིགས་པ་ཆེན་པོ་འདི་ལས་བདག་ལེགས་པར་སྐྱོབ་པར་བྱེད་པར་འགྱུར་ཞེས་ཤིན་ཏུ་སྐྲག་ཅིང་བྲེད་ཤ་ཐོན་པའི་མིག་བགྲད་ནས་ཕྱོགས་བཞིར་སྐྱབས་དག་འཚོལ་བར་བྱེད་པ་དེ་ལྟར། བཙལ་ཡང་ཕྱོགས་བཞིར་སྐྱབས་མེད་པར་མཐོང་ནས་ནི། དེ་ནས་ཀུན་ཏུ་ཡི་མུག་པར་འགྱུར་བས་ད་ལྟ་ཉིད་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བར་བྱའོ། དེས་ན་དམྱལ་བའི་གནས་དེར་ས་འཇིགས་པ་ལས་སྐྱོབ་པའི་སྐྱབས་ཡོད་པ་མ་ཡིན་ན་དུས་དེའི་ཚེ་བདག་གིས་ཇི་ལྟར་བྱ་ཐབས་ཅི་ཡང་མེད་པས་ད་ལྟ་ཉིད་ནས་འཇིགས་པ་དང་བྲལ་བའི་རྒྱུ་ལ་འབད་པར་བྱའོ།

སྨོན་ལམ་གྱི་སྟོབས་ཅན་གྱི་རྒྱལ་བའི་སྲས་ལ་བརྟེན་པ། སྐྱབས་སུ་སོང་ནས་དེ་དག་གི་བཀའ་བཞིན་དུ་བསྒྲུབ་པའོ། འོ་ད་དེ་ནས་རྟེན་གྱི་སྟོབས་གོ་ལ་རྟེན་གྱི་སྟོབས་སུ་འགལ་ཏེ་ད་བྱས་ན། ག་འདྲས་པ་ཟེར་ན་ས་ད་དང་པོ། ད་ལྟ་ཉིད་ནས་དཀོན་མཆོག་དཀོན་མཆོག་གསུམ་གྱི་སྐྱབས་ལ་བརྟེན་པ་ནི་དེ་བས་རྒྱལ་བ་འགྲོ་བའི་མགོན། འགྲོ་བ་སྐྱོབ་པའི་དོན་བརྩོན་པ། སྟོབས་ཆེན་འཇིགས་པ་ཀུན་སེལ་ལ་དེ་རིང་ཉིད་ནས་སྐྱབས་སུ་མཆི། དེ་ཡི་ཐུགས་སུ་ཆུད་པའི་ཐུགས་སུ་ཆུད་པའི་ཆོས། འཁོར་བའི་འཇིགས་པ་སེལ་བ་དང་བྱང་ཆུབ་སེམས་དཔའི་ཚོགས་ལ་ཡང་དེ་རིང་ཉིད་ནས། དེ་བཞིན་ཡང་དག་སྐྱབས་སུ་མཆི། དེ་བཞིན་ཡང་དག་སྐྱབས་སུ་མཆི། ཧོ། ད་ལྟ་ཉིད་ནས་དཀོན་མཆོག་གསུམ་ལ་སྐྱབས་སུ་མཆིའོ་སྐྱབས་འགྲོ་བྱའོ།

སྦྱོར་ལམ་བཟོད་པ། ཐེག་པ་དམན་པ་ཡིན་ནའི་པའི་ཐེག་པ་ཆེན་པོ་ཡིན་ནའི་སྦྱོར་ལམ་བཟོད་པ། ཚོགས་ལམ་སྐྱེ་བ་པའི་སྦྱོར་ལམ་བཟོད་པ་མ་སྐྱེས་བར་ལ་ངན་སོང་ལ་འགྲོ་རྒྱུ་མིན་པ་མི་འདུག་ག། དེ་མིན་ན་ནི་ན་ནོ་ག། ངན་འགྲོར་སྐྱེ་བའི་ཚེ་སྐྱབས་གཞན་སྐྱབས་བཙལ་ཡང་མི་རྙེད་པ་དེ་བས་ན། རྒྱལ་བ་འགྲོ་བའི་མགོན་པོ། འགྲོ་བའི་འགྲོ་བ་ཐམས་ཅད་སྐྱོབ་པའི་དོན་དུ་བརྩོན་པ། བརྩོན་པ། འཇིགས་པ་ལས་སྐྱོབ་པའི་མཐུ་ཕུལ་དུ་ཕྱུང་བ་མངའ་བས་སྟོབས་ཆེན་པོ། འཇིགས་པ་ཀུན་སེལ་ནུས་པ་ལ་མྱུར་དུ་དེ་རིང་ཉིད་ནས་སྐྱབས་སུ་མཆི་བར་བགྱི། གཞན་ཡང་རྒྱལ་བ་དེའི་ཐུགས་སུ་ཆུད་པའི་ཆོས་བསྟེན་ན། འཁོར་བའི་འཇིགས་པ་སེལ་བ་ཆོས་དཀོན་མཆོག། འཕགས་པའི་གོ་འཕང་བརྙེས་པའི་བྱང་ཆུབ་སེམས་དཔའི་ཚོགས་ལ་ཡང་དེ་བཞིན་དུ་ཡང་དག་པར་སྐྱབས་སུ་མཆི་བ་སྟེ། ལམ་བསྒྲུབ་པའི་གྲོགས་སུ་ཁས་བླང་བར་བྱའོ། དེ་གང་འདྲས་ས་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་གང་ས། རྟེན་གྱི་སྟོབས། རྟེན་གྱི་སྟོབས་དེ་ལ་དཀོན་མཆོག་གསུམ་ལ་སྐྱབས་འགྲོ་བྱེད་པ་སྟེ་སྤྱད་ཅིང།

ཉམ་ཐག་ང་རོས་འོ་དོད་འབོད། ད་ནི་བདག་ནི་བདག་ནི། ངན་འགྲོའི་འཇིགས་པས་རྣམ་སྐྲག་ནས་སྨོན་ལམ་གྱི་སྟོབས་ཅན་གྱི་རྒྱལ་སྲས་ཀུན་ཏུ་བཟང་པོ་ལ་བདག་ཉིད་འབུལ་བས་འཇིགས་པ་ལས་བདག་བསྐྱབ་ཏུ་གསོལ་ཞེས་པའོ། འཇམ་པའི་དབྱངས་ལའང་བདག་ཉིད་ཀྱིས་ཏེ། གཞན་གྱིས་བསྐུལ་བ་མ་ཡིན་པར་སེམས་དང་བས་བདག་གི་ལུས་འདི་དབུལ་བར་བགྱིའོ། ལྷུན་གྱིས་གྲུབ་པ་དང་རྒྱུན་མི་འཆད་པ་གཉིས་ཀྱིས་གཞན་དོན་མཛད་པའི་ཐུགས་རྗེའི་སྤྱོད་པ་མ་འཁྲུལ་བ་བཟང། སྤྱན་རས་གཟིགས་མགོན་དེ་ལ་ཡང། འཇིགས་པས་བདག་ཉམ་ཐག་པའི་ང་རོས་འོ་དོད་འབོད་དོ། འོ་དོད་ཇི་ལྟར་འབོད་ན་ཇི་ལྟར་བྱེད་ན་འོ་དོད་ཇི་ལྟར་འདེབས་ན་སྡིག་ཅན་བདག་ལ་བསྐྱབ་ཏུ་གསོལ། འཕགས་པ་ནམ་མཁའི་ད་ཉེ་བའི་སྲས་ཀྱི་གང་པོ་རེད་པ་འཕགས་པ་ནམ་མཁའི་སྙིང་པོ་དང་ས་ཡི་སྙིང་པོ་དག་དང་ནི། ཐུགས་རྗེ་ཆེ་མགོན་ཐམས་ཅད་ལ་སྐྱབས་འཚོལ་སྙིང་ནས་འོ་དོད་འབོད། གང་ཞིག་མཐོང་ན་གཤིན་རྗེ་ཡི་ཕོ་ཉ་ལ་སོགས་སྡང་བ་རྣམས་སྐྲག་ནས་ཕྱོགས་བཞིར་འབྱེར་བྱེད་པ། རྡོ་རྗེ་ཅན་ལ་སྐྱབས་སུ་མཆི། ཕྱག་ན་རྡོ་རྗེ་ཡིན་གྱི་འོ་དེ་སྐད་དུ། སྡིག་ལྡན་བདག་ལ་བསྐྱབ་ཏུ་གསོལ། ཞེས་སོ། དེ་བཞིན་དུ། བྱང་ཆུབ་སེམས་དཔའ་འཕགས་པ་ནམ་མཁའི་སྙིང་པོ་དང་སའི་སྙིང་པོ་དག་དང་ནི་བྱམས་པ་དང། སྒྲིབ་པ་རྣམ་སེལ་སོགས་ད་མ་བསྟན་པ་ནི་དུ་གང་པོ། སྒྲིབ་པ་སྙིང་པོ་སོགས། སྒྲིབ་པ་རྣམ་སེལ་སོགས་ཐུགས་རྗེ་ཆེན་ཆེ་མགོན་ཐམས་ཅད་ལ་སྐྱབས་སུ་འཚོལ་ཞིང་སྙིང་ནས་འོ་དོད་འབོད་པས་སྐྱོབ་ཅིག་ཅེས་པའོ། ཕྱག་ན་རྡོ་རྗེ་གང་ཞིག་མཐོང་བ་ན། གཤིན་རྗེའི་ཕོ་ཉ་དམྱལ་སྲུང་ལ་སོགས་པ། དམྱལ་སྲུང་ལ་སོགས་སེམས་ཅན་ལ་སྡང་བ་རྣམས་སྡང་བ་རྣམས་སྐྲག་ནས་ཕྱོགས་བཞིར་འབྱེར་བར་བྱེད་པ། རྡོ་རྗེ་ཅན་ལ་ཡང་སྐྱབས་སུ་མཆིའོ་ཕྱག་ན་རྡོ་རྗེ་གཟུགས་སུ་མ་གྱུར་ཁོ་ཚོའི་ཐོག་ནས་ཁོ་ཚོ་སྐད་དེ་སྐྲག་ནས་བྲོས་འགྲོ་གི། སྐྲག་ནས་ཕྱོགས་བཞིར་འབྱེར་བར་བྱེད་པ་རྡོ་རྗེ་ཅན་ལ་ཡང་སྐྱབས་སུ་མཆིའོ། འོ་དེ་ས་བཅད་གཉིས་པ་བུ་ཆེ་སྐྱབས་འགྲོ་རྟེན་གྱི་སྟོབས་ཁོ་གསུམ་པ་ཁོ་ལ། སྐྱབས་སུ་སོང་ནས་དེ་དག་གི་བཀའ་བཞིན་དུ་བསྒྲུབ་པ་ནི་ད་དེ་རྒྱུན། སྔོན་ཆད་ཁྱེད་ཀྱི་བཀའ་ལས་འདས་ད་ནི་འཇིགས་པ་ཆེ་མཐོང་ནས།

ད་ནི་འཁོར་བ་མཐའ་མེད་དང་ངན་འགྲོའི་འཇིགས་པ་ཆེན་པོ་མཐོང་ནས་ཁྱེད་ལ་སྐྱབས་སུ་མཆི་ལགས་ཀྱིས་བླང་དོར་གྱི་གནས་ལ་ཁྱེད་ཀྱི་བཀའ་བཞིན་དུ་སྒྲུབ་པས། སྒྲུབ་པས་འཇིགས་པ་མྱུར་དུ་བསལ་དུ་གསོལ་ཞེས་པའོ། ཟེར། ད་དེ་དུ།

གསུམ་པ། གསུམ་པ་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་དེ་ལ་གཉིས། གཉེན་པོ་ཀུན་ཏུ་དེ་ཡན་ཏེ། དེ་བ་གོ། རྟེན་གྱི་སྟོབས་ཏེ་རྟེན་གྱི་སྟོབས་ཧ་གོ། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ་གཉིས། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ་གཉིས། སྡིག་པ་སྦྱོང་བ་ལ་འབད་པར་རིགས་པའི་རྒྱུ་མཚན། མྱུར་དུ་འབད་པར་རིགས་པའོ། ཅེས་གཉིས་བྱས། དང་པོ་སྡིག་པ་སྦྱོང་བ་ལ་འབད་པར་རིགས་པའི་རྒྱུ་མཚན་དང་པོ་དེ་ལ་ཡང་གཉིས་ནོ། ཡང་དང་པོ་དེ་ལ་ཡང་གཉིས། ནད་ཀྱི་དཔེས་སྡིག་པ་མྱུར་དུ་སྦྱང་དགོས་པ། གཡང་སའི་དཔེས་སྡིག་པ་མྱུར་དུ་སྦྱང་དགོས་པ། གཉིས། དང་པོ་ནད་ཀྱི་དཔེས་སྡིག་པ་མྱུར་དུ་སྦྱང་དགོས་པ་དེ་ལ་ནང་གསེས་ཡང་གསུམ་ནོ། ནད་ཀྱི་དཔེས་སྡིག་པ་ནང་གསེས་སྦྱང་དགོས་པ་དེ་ལ་དཔེ་དགོད་པ། དུག་གསུམ་གྱི་ནད་ཉེས་དམིགས་ཆེ་ཞིང་དེ་འཇོམས་པའི་སྨན་དཀོན་པ། དེས་ན་སྨན་མཆོག་སྟོན་པའི་གསུང་ལྟར་སྒྲུབ་རིགས་པའོ། བཟོ་བོ་ད་མི་ཡ། དེ་ལ་ག་ཚོད་བྱུང་སོང་དང་པོ་རྩ་བའི་ས་བཅད་ཀྱི་གཉིས་བྱས། དེ་ནས་དང་པོ་དེ་ལ་གཉིས་བྱས། དེ་ནས། གསུམ་བྱས། ད་གསུམ་བྱས་ནས་ད་དང་པོ། གསུམ་ནས་དང་པོ་ལ་དཔེ་དགོད་པ་དཔེ་དགོད་པ་བྱས་དུག་གསུམ་གྱི་ནད་འདི། འོ་ད་རེ་རེ་ནས་དཔེ་དགོད་པ་ནི། ད་དཔེ་དགོད་པ་ནི། ཐ་མལ་ནད་ཀྱིས་འཇིགས་ན་ཡང་སྨན་པའི་ངག་བཞིན་བྱ་དགོས་ན་འདོད་ཆགས་ལ་སོགས་ཉེས་བརྒྱ་ཡི་ནད་ཀྱིས་རྟག་བཏབ་སྨོས་ཅི་དགོས། དཔེ་དགོད་ཡ་དགོས། རླུང་མཁྲིས་དེ་རླུང་མཁྲིས་སོགས་འཁྲུགས་པའི་ཐ་མལ་པའི་ནད་ཀྱིས་འཇིགས་ན་ཡང།

དཔེ་དགོད་པ་བྱེད་པ། དུག་གསུམ་གྱི་ནད་ཀྱི་སྡིག་པ་ཆེ་ཞིང་སྨན་པ་དཀོན་པ་དེ་ལ་གཉིས་པ། དུག་གསུམ་གྱི་ནད་ཉེས་དམིགས་ཆེ་ཞིང་དེ་འཇོམས་པའི་སྨན་དཀོན་པ་ནི། དེ་གཅིག་གིས་ཀྱང་འཛམ་གླིང་ན་གནས་པའི་མི་ཀུན་བརླག་བྱེད་ན་དེ་དག་གསོ་བའི་སྨན་གཞན་ནི། ཕྱོགས་རྣམས་ཀུན་ནས་མི་རྙེད་ན། བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་བ་ལྟ་བུ་ནི། དེ་དག་གཅིག་གིས་ཀྱང། འཛམ་བུའི་གླིང་ན་གནས་པའི་མི་ཀུན། དམྱལ་བར་བརླག་པར་བྱེད་པའི་གནོད་པ་ཆེ་ན། ནད་དེ་དག་གསོ་བའི་སྨན། གཉེན་པོ་ལམ་བསྒོམ་པའི་ཚུལ་སོགས། སྟོན་པས་གསུངས་པ་ལས་གཞན་ནི། ཚངས་པའི་འཇིག་རྟེན་སོགས་ཕྱོགས་གཞན་ཀུན་ནས། མི་རྙེད་ན་སྟེ་མི་རྙེད་པས་ན་ཤིན་ཏུ་དཀོན་པའོ། འོ་དེ་སྨན་པ་དེ་སྨན་ཤིན་ཏུ་དཀོན་པ། སྨན་པ་མཆོག་གི་སྟོན་པའི་གསུང་ལྟར་བསྒྲུབ་པར་རིགས་པ་ནི། དེ་ལ་སྨན་པ་ཐམས་ཅད་མཁྱེན་ཟུག་རྔུ་ཐམས་ཅད་འབྱིན་པ་ཡི་བཀའ་ལྟར་མི་བྱེད་སེམས་པ་ནི་ཤིན་ཏུ་གཏི་མུག་སྨད་པའི་གནས། ཉོན་ཉོན་མོངས་པའི་ནད་དེ་ལ་ཉོན་མོངས་པའི་ནད་དེ་ལ་དེ་སེལ་བའི་སྨན་པ་ཐམས་ཅད་མཁྱེན་པ། ཉོན་མོངས་པའི་ཟུག་རྔུ་ཐམས་ཅད་འབྱིན་པར་མཛད་པའི་བཀའ་ལྟར་མི་བྱེད་པར། འཁོར་བ་མཐའ་མེད་དང་ངན་འགྲོའི་རྒྱུ་ལ་སེམས་པ་ནི། ཤིན་ཏུ་གཏི་མུག་གོ་ཞེས་སྨད་པའི་གནས་ཡིན་པས་སྙིང་ཐག་པ་ནས་སྟོན་པ་ལ་སྐྱབས་སུ་སོང་སྟེ། སྙིང་ཐག་པ་ནས་སྟོན་པ་ལ་སྐྱབས་སུ་སོང་སྟེ། སྟོན་པའི་བསྟན་པ་ཚུལ་བཞིན་དུ་ཉམས་སུ་ལེན་པར་བྱའོ། ཟེར་ད་སྟོན་པའི་བསྟན་པ་ཚུལ་བཞིན་དུ་ཉམས་སུ་བླང་བར་བྱའོ། འདི་དུ་ས་བཅད་ག་ཚོད་ཕྱིན་སོང། ས་བཅད་གསུམ་ཕྱིན་སོང། ད་གཉིས་པ་ནི་གགས་པ།

གང་ལ་ལྷུང་ན་ཡན་ལག་ཙམ་གནོད་པར་གྱུར་པ་གནས་པར་གྱུར། གནོད་པར་ཟེར་ནུ་ག་གི་གུ་ཆད་སོང་གནོད་པར་འགྱུར་བའི་རི་ལ་སོགས་པ་གཡང་ས་ཐ་མལ་ཆུང་ངུ་ལའང་ལྷུང་དོགས་ནས་བག་ཡོད་པས་གནས་པར་བྱ་དགོས་ན། དཔག་ཚད་སྟོང་ཕྲག་དུ་མས་མཚོན་པའི་དཔག་ཚད།

དེ་རིང་ཉིད་ནས་སྡིག་པའི་གཉེན་པོ་བསྟེན་པ་ལ་འབད་པར་བྱ་བ། སྡུག་བསྔལ་གྱིས་འཇིགས་པའི་རྒྱུ་མཚན་ཅི་ཡང་མེད་པས་ལམ་བསྒོམ་པ་ལ་ལེ་ལོ་བྱ་བར་མི་རིགས་པའོ། དང་པོ་ནི། དེ་རིང་ཉིད་ནས་སྡིག་པའི་གཉེན་པོ་བསྟེན་པ་ལ་འབད་པར་བྱ་བ་ནི། དེ་རིང་ཁོ་ན་མི་འཆི་ཞེས་བདེ་བར་འདུག་པར་རིགས་མ་ཡིན། བདག་ནི་མེད་པར་གྱུར་པའི་དུས་དེ་ནི་གདོན་མི་ཟ་བར་འབྱུང། གཉེན་པོ་ལ་འབད་དགོས་ཀྱང་ཟླ་བ་ཕྱི་མ་ལོ་ཕྱི་མ་ལ་འབད་པར་བྱའོ་སྙམ་ན། དེ་རིང་ཉིད་ནས་འབད་པར་བྱ་རིགས་ཏེ། དེ་རིང་ཁོ་ན་མི་འཆི་ཞེས་སོ། གཉེན་པོ་ལ་མི་འབད་པར་བདེ་བར་འདུག་པའི་ལེ་ལོས་གནས་པར་རིགས་པ་མ་ཡིན་ཏེ། དེ་རིང་མི་འཆི་བའི་ཡིད་བརྟན་མེད་པས། བདག་ནི་ཤི་ནས་མེད་པར་འགྱུར་བའི་དུས་དེ་ནས། སང་ཕལ་ཆེར་གདོན་མི་ཟ་བར་འབྱུང་བས་ལེ་ལོ་མི་བྱ་བར་དེ་རིང་ཉིད་ནས་འབད་པར་བྱའོ། ཀ་ནི་ཀའི་སྤྲིང་ཡིག་ལས། འདི་སང། འདི་སང། འདི་སང་འོངས་པས་འདི་སང་དེང་ནི་འདི་བྱ་ཞེས་བྱ་བ་མི་ལ་བཟང་པོ་མིན། ནམ་ཞིག་ཁྱེད་ནི་མེད་གྱུར་པའི། སང་དེ་གདོན་མི་ཟ་བར་འོང། ཞེས་པ་ལྟར་རོ། གཉིས་པ་སྡུག་བསྔལ་གྱིས་མི་འཇིགས་པ་ལ་རྒྱུ་མཚན་ཅི་ཡང་མེད་པས་ལམ་བསྒོམ་པ་ལ་ལེ་ལོ་བྱ་བར་མི་རིགས་པ་ནི། བདག་ལ་མི་འཇིགས་སུ་ཡིས་བྱིན། འདི་ལས་ཇི་ལྟར་ངེས་ཐར་འགྱུར། གདོན་མི་ཟ་བར་མེད་གྱུར་ན། ཇི་ལྟར་བདག་ཡིད་བདེ་བར་འདུག། འཆི་ཡང། འཇིགས་པས་བྱས་པས། འཇིགས་པས་བྱས་པས་མི་ཕན་པས་འཇིགས་མི་དགོས་སོ་ཞེ་ན། འཆི་ཡང། འཇིགས་པ་བྱེད་དགོས་མ་བུ་དེ་འཇིགས་མི་དགོས་སོ་ཞེ་ན། གཞན་ཐམས་ཅད་འཆི་བ་མཐོང་ཞིང་ཐོས་ལ་ཤི་ནས་ངན་འགྲོར་ལྟུང་བའི། ཤི་ལ་ངན་འགྲོར་ལྟུང་བའི་འཇིགས་པ་ཡོད་བཞིན་དུ། བདག་ལ་འཆི་བ་དང་འཇིགས་པས་འཇིགས་མི་དགོས་ཞེས་མི་འཇིགས་པ། སྐྱེས་བུ་དམ་པ་སུ་ཡིས་བྱིན། སྟེར་བ་པོ་སུ་ཡང་མེད་པས་གཉེན་པོ་ལ་མ་འབད་ན་སྡིག་པ་དང་འཆི་བ་འདི་ལས་ཇི་ལྟར་ངེས་པར་ཐར་བར་འགྱུར་ཏེ་མི་ཐར་བས། ཤི་ནས་གདོན་མི་ཟ་བར་མེད་པར་གྱུར་ན་སྡིག་པའི་གཉེན་པོ་ལ་མི་འབད་པར་ཅིའི་ཕྱིར་ལེ་ལོའི་དབང་གིས་བདག། ཡིད་བདེ་བར་འདུག་པ་མི་རིགས་པས་ལམ་བསྒོམ་པ་ལ་འབད་པར་བྱའོ། ཨོ་ད་དེ་དུ། དེ་དུ་དེ་བྱས། ག་གི། ག་གི་བང། གཉེན་པོ་ཀུན་དུ་སྤྱོད་པའི་སྟོབས་ལ་ད་ག་ཚོད་བྱུང་སོང།

བྲོ་དུག་རྩིབ། དྲི་དུག་ཆད། ད་དེ་ནས་གང་སླེབས་སོང་སྡིག་པ་བཞི་པ་བ། ཉེས་པ་ལས་སླར་ལྡོག་པའི་སྟོབས་དེ་ལ་འདི་ནི་ལ་ས་བཅད་ལ་གསུམ། ཉེས་པ་ལས་སླར་ལྡོག་པའི་སྟོབས་ལ་གསུམ། སྡིག་པ་ལ་འགྱོད་པས་ཕྱིན་ཆད་སྡོམ་པ། སྔར་བྱས་བཤགས་པ་མཁྱེན་པར་གསོལ་ནས་ཉེས་པ་ལས་ལྡོག་པར་དམ་བཅའ་བའོ། ཡང་དང་པོ་ལ་གཉིས། དང་པོ་ལ། དང་པོ་ལ་སྡིག་པ་ལ། འགྱོད་པས་ཕྱིན་ཆད་སྡོམ་པ་ལ། སྡིག་པ་ལ། སྡིག་པར་འགྱོད་པས་ཕྱིན་ཆད་སྡོམ་པ་ལ། དོན་མེད་པའི་སྡིག་པ་སྦྱང་བ། ཉིན་མཚན་ཀུན་ཏུ་སྡིག་པ་ལས། ཐར་བའི་ཐབས་ལ་འབད་པའོ། ཞེས་དང་པོ་དེ་ལ་ས་བཅད་གཉིས་བྱས། དང་པོ་དོན་མེད་པའི། དོན་མེད་པའི།

སྔོན་ཆད་འཁོར་བར་ལོངས་སྤྱོད་མྱོང་སྟེ་ཡིད་བརྟན་མི་རུང་བར་མི་རུང་བར་ཞིག་པ་ལས། ད་དུང་བདག་ལ་སྙིང་པོ་དང་བཅས་པའི་ལོངས་སྤྱོད་ལྷག་པ་ཅི་ཡོད་ན་ཅུང་ཟད་ཀྱང་མེད་པས། བདག་ནི་སྙིང་པོ་མེད་པ་ལ་མངོན་པར་ཞེན་ཅིང་ཆགས་ནས་བླ་མའི་བཀའ་དང་འགལ་བར་བྱས་ཤིང་སྡིག་པ་བྱས་པས་འགྱོད་པའོ། སོགས་ཏེ། སྡིག་པ་བྱས་པ་དེ་ལ་འགྱོད་པ་སྐྱེ་བར་བྱེད་དོ། གཉིས་པ་གཉེན་སོགས་ལ་ཆགས་པར་མི་རིགས་པའོ། རང་གི་གཉེན་ཉེ་དུ་ལ་སོགས་དེ་འདྲ་ལ་ཆགས་པར་མི་རིགས་པ་ནི། གསོན་ཚེ་འདི་དང་དེ་བཞིན་དུ་གཉེན་དང་བཤེས་པ་རྣམས་སྤངས་ནས། གཅིག་པུ་ག་ཤེད་འགྲོ་དགོས་ན་མཛའ་དང་མི་མཛའ་ཀུན་ཅི་རུང། བདག་གི་ལུས་འདི་སྙིང་པོ་ལེན་པ། གསོན་པའི་ཚེ་གསོན་པའི་ཚེ་འདི་དང། དེ་བཞིན་དུ་གཉེན་དང་བཤེས་པ་རྣམས་ཀྱང་སྤངས་ནས་རང་ཉིད་གཅིག་པུ་ངེས་པ་མེད་པའི་ཕྱོགས། ག་ཤེད་ག་ཤེད་ཟེར་ན་རང་དབང་མེད་པ་ཡིན་པས། ངེས་པའི་ཕྱོགས་སྤངས་ནས་གཅིག་པུ་ག་ཤེད་འགྲོ་དགོས་ན། གཅིག་པུ་རང་དབང་མེད་པར་འགྲོ་དགོས་ན། མཛའ་བ་དང་མི་མཛའ་བ་ཀུན་གྱིས་ཅི་ཞིག་རུང་སྟེ། ཕན་པ་ཅུང་ཟད་ཀྱང་མེད་པས་དེ་དག་ལ་ཆགས་པར་མི་རིགས་པའོ། སོ། དེ་ཚིག་དོན་དུ་དེ་བྱེད་འདི་སྐྲ་ཁུ་ནུ་ག། ལན། དང་པོ་ཡོད་ཅིག་ལ་ལོངས་སྤྱོད་ལ་ཡིད་བརྟན་མི་རུང་བས་ལོངས་སྤྱོད་ལ་ཆགས་པར་མི་རིགས་པ། གཉེན་སོགས་ལ་ཆགས་པར་མི་རིགས་པ་གཉིས་བྱས། ཆགས་པར་མི་རིགས་པའོ། ད་གཉིས་པ། གཉིས་པ་ཡ་གི་འགོ་ལ། ཉིན་མཚན་ཀུན་ཏུ་སྡིག་པ་ལས་ཐར་བའི་ཐབས་ལ་འབད་པ་ནི་བ། ཉིན་མཚན་ཀུན་ཏུ་སྡིག་པ་ལས་ཐར་བའི་ཐབས་ལ་འབད་པ་ནི་ས། ཐབས་ལ་འབད་པ། མི་དགེ་བ་ལས་སྡུག་བསྔལ་འབྱུང། དེ་ལས་ཇི་ལྟར་ངེས་ཐར་ཞེས།

སྡུག་བསྔལ་འབྱུང་ངེས། སྡུག་བསྔལ་དེ་ལས་ཇི་ལྟར་ངེས་པ་འོང་དམྱལ་བ་སོགས་སྡུག་བསྔལ་དེ་ལས་ཇི་ལྟར་ངེས་པར་ཐར་བར་འགྱུར་ཞེས་ཉིན་མཚན་རྟག་ཏུ་བདག་གིས་ནི། དགེ་མི་དགེའི་ལས་འབྲས་འདི་ཉིད་འབའ་ཞིག་བསམ་པའི་རིགས་སོ། ལས་འབྲས་ལ་བསམ་པ། ལས་འབྲས་ལ་བསམ་པ་ཐག་པ་ནས། ངེས་པ་མ་རྙེད་ན། ལས་འབྲས་ལ་བསམ་པ་ཐག་པ་ནས་ངེས་པ་མ་རྙེད་ན། ཆོས་གང་ལ་ཡང་རྒྱལ་བ་དགྱེས་པའི་ངེས་པ་མི་རྙེད་པས། མི་རྙེད་པས་ཀུན་གྱིས་འདི་ལ་འབད་པར་བྱ་སྟེ། ད་ནི་གནད་ཆེན་འདིར་འགྲོ་འོང་ནུབ་ཁ་རྒྱལ་ཚབ་རིན་པོ་ཆེས་གསུངས་སོ། ལས་འབྲས་ལ་ངེས་པ་མ་རྙེད་ན་སྙིང་ཐག་པ་ནས་འོང་ལས་འབྲས་ལ་ལས་འབྲས་བསམ་པ། ལས་འབྲས་ལ་བསམ་པ་ཐག་པ་ནས་ངེས་པ་མ་རྙེད་ན་ཆོས་གང་ལ་ཡང་རྒྱལ་བ་དགྱེས་པའི་ངེས་པ་མི་རྙེད་པས་ཀུན་གྱིས་འདི་ལ་འབད་པར་བྱ་སྟེ། ཁ་ཅིག་སྟོང་པ་ཉིད་ལ་ངེས་པ་རྙེད་པ་སྐད་ཟེར་ནས་ལས་འབྲས་ལ་མི་རྩི་བ་ནི་གོ་བ་ཕྱིན་ཅི་ལོག་ཏུ་སོང་བར་གསལ་ཞིང་ངོས་ཟ། སྟོང་པ་རྟེན་འབྱུང་གི་དོན་དུ་གནས་པ་ལ་ངེས་མ་ངེས་པ་མ་རྙེད་པའོ། སོ་ཏི་སྟོང། སྟོང་པའི། སྟོང་པ་ཉིད་ཀྱི་དོན་ལ་ངེས་པ་རྙེད་པ་སྐད་ཟེར་ནས་ལས་འབྲས་ཕྱིན་ཅི་ལོག་ཏུ་རྩི་བ་ནི་སྟོང་པ་རྟེན་འབྱུང་གི་དོན། དོན་དུ་གནས་པ་ལ་ངེས་པ་མ་རྙེད་པས་སོ། བུད་མེད་ཅིག་ཐུག་གོ། འོང་ཐུག་གོ་བྱས། ད་དེ་ནས་གཉིས་པ་ག་འདྲེ་བ། སྔར་བྱས་བཤགས་པ་ལ་གཉིས་བྱ། བཤགས་བྱའི་དངོས་པོ་དང་བཤགས་པའི་ཚུལ་ལོ། དང་པོ་བཤགས་བྱའི་དངོས་པོ་ནི། བདག་ནི་མི་ཤེས་གཏི་མུག་པས་རང་བཞིན་ཁ་ན་མ་ཐོའམ། བཅས་པའི་སྡིག་པ་གང་ཡིན་ལས་གང་ཡང་རུང་བར་བགྱིས་པ་རྣམས། བདག་ནི་ལས་འབྲས་ལ་རྨོངས་ཤིང་མི་ཤེས་པ་གཏི་མུག་པས་བཅས་པའི་རྟེན་ཅན་མིན་གྱི། གང་ཟག་སུ་གང་གིས་བྱས་ཀྱང་སྡིག་པའི་རིགས་སུ་གནས་པ་རང་བཞིན་གྱིས་ཁ་ན་མ་ཐོ་བའམ། བཅས་པའི་རྟེན་ཅན་ཁོ་ན་ལ་དེ་ལྟར་གནས་པ་བཅས་པའི་སྡིག་པ་གང་ཡིན་པ་ལས་བྱ་བ་ངན་པ་གང་ཡང་རུང་བ་བགྱིས་པ་རྣམས་སོ། བཤགས་བྱའི་སྡིག་པ་པོ་ཏི་པའི་རང་བཞིན་ཁ་ན་མ་ཐོའམ་བཅས་པའི་སྡིག་པ་གང་ཡིན་ལས་གང་ཡང་རུང་བར་བགྱིས་པ་རྣམས། བདག་ནི་ལས་འབྲས་ལ་རྨོངས་ཤིང་མི་ཤེས་མི་ཤེས་པ་གཏི་མུག་པས་གཏི་མུག་པས། བཅས་པའི་རྟེན་ཅན་གྱི་བཅས་པའི་བཅས་པའི་རྟེན་ཅན་ཡིན་མིན་གྱི་གང་ཟག་སུ་ལ་བཅས་པའི་རྟེན་ཅན་ཡིན་མིན་གྱི་གང་ཟག་སུ་གང་གིས་བྱས་ཀྱང་གང་ཟག་སུ་གང་གིས་བྱས་ཀྱང་སྡིག་པའི་རིགས་སུ་གནས་པ་རང་བཞིན་ཁ་ན་མ་ཐོ་བའམ་རང་བཞིན་གྱི་ཁ་ན་མ་ཐོ་བ་སྟེ་ཚིག་ཟིན་ཡན་གོ་ད་ནི་འགྲེལ་བྱེད་ལ་གསུངས་ནུབ་པ་སྤྱོད་འཇུག་དག་བྲིས་པ་ཡིན། བཅས་པའི་རྟེན་ཅན་ཡིན་མིན་སུ་འདྲ་ཅིག་ཡིན་ན་ཡང་གང་བྱས་པའི་སྡིག་པའི་རིགས་སུ་གནས་པ་རིག་མེད་ཅེས་བྱ་བའི་སྡིག་པའི་རིགས་སུ་གནས་པ་དེ་ལ་རང་བཞིན་གྱི་ཁ་ན་མ་ཐོ་བ་བཅས་པའི་རྟེན་ཅན་ཁོ་ན་ལ་དེ་ལྟར་བཅས་པའི་སྡིག་པ་གང་ཡིན་པ་ལས་བྱ་བ་ངན་པ་གང་ཡང་བགྱིས་པ་རྣམས་སོ། བཅས་དང་རང་བཞིན་ཁ་ན་མ་ཐོ་བ། བཅས་པའི་སྡིག་པ་དང་དེ་ནི། རང་བཞིན་གྱི་ཁ་ན་མ་ཐོ་བ་ཉིད་དག། མཛོད་དང་འདུལ་བ་ལས་གསུངས་དང་གོ་ཆེན་པོའི་མི་འདྲ་ཡོ། མཛོད་དང་འདུལ་བ་ལ། དེ་བཅས་པའི་ཁ་ན། རེ་འགས་ཆང་དེ་རང་བཞིན་གྱི་ཁ་ན་མ་ཆང་རང་བཞིན་གྱི་ཁ་ན་མ་རེད་བཅས་པའི་དེ་ཡིན་ཟེར་ཡོད་པ། བཅས་པའི་ཁ་ན་མ་མི་འགྱུར་ལས་གཞན་གསུང་ཆོས་རོལ་མཛོད་རྩ་བ། འོ་ནི། འདུལ་བ་དང། མཛོད་ནས་གསུང་བའི་འཁོར་ལོ་དག་གྱེས་པ། འདུལ་བ་རང་ནས་གསུང་དང་འཁོར་ལོ་རིན་ཆེན་ཕྲེང་བ་དང། རྒྱུ་ཆ་མང་ཆེ་གོ། རྐྱེན་དགོས་ཡོད་མེད་ལ་ལྟོས་བ་ཟིན་གྱི་གྲགས་ཡོད་བཅས་པ་དང། འོ་ཐུགས་སུ་བཅད་པའི་རྟགས་དེ་ཡིན། སྡིག་པ། བཤགས་ཡའི་རྟགས་ལ་སྤྱི་དང་གོ་ཕྱེ་སོ་ན་ཐུགས་སུ་ཆེ་ན་འགྲིག་གོ་སྡིག་པ་བཤགས་ཡའི་སྡིག་པ་གོ་བཅས་པའི་ཁ་ན་མ་ཐོ་བ་དང་རང་བཞིན་ཁ་ན་མ་ཐོ་བ་ཟེར་ཡོད་དང་སྤྱི་དང་མེད། གཉིས་པ་བཤགས་པའི་ཚུལ་ནི་མགོན་པོའི་སྤྱན་སྔར་མངོན་སུམ་དུ་ཐལ་སྦྱར་སྡུག་བསྔལ་འཇིགས་སེམས་ཀྱིས་ཡང་དང་ཡང་དུ་ཕྱག་འཚལ་ཏེ་དེ་དག་ཐམས་ཅད་བཤགས་པར་བགྱི། སངས་རྒྱས་སྲས་དང་བཅས་པའི་མགོན་པོའི་སྤྱན་སྔར་མངོན་སུམ་དུ་སྤྱོད་ལམ་ཐལ་མོ་སྦྱར། བསམ་པ་སྡུག་བསྔལ་ལ་འཇིགས་པའི་སེམས་ཀྱིས་ཡང་དང་ཡང་དུ་ཕྱག་འཚལ་ཏེ་སྡིག་པ་དེ་དག་ཐམས་ཅད་བཤགས་པར་བགྱིའོ། གསུམ་པ་མཁྱེན་པར་གསོལ་ནས་ཉེས་པ་ལས་སླར་ལྡོག་པར་དམ་བཅའ་བ་ནི་མཁྱེན་པར་གསོལ་ནས། འདྲེན་པ་རྣམས་ཀྱིས་བདག་གི་སྡིག། ནོངས་པ་ལགས་པར་གཟུང་དུ་གསོལ། འདི་ནི་བཟང་པོ་མ་ལགས་པས། སླན་ཆད་བདག་གིས་ཡོང་མི་བགྱིད། རྒྱུ་མཚན་དེ་བས་ན་འདྲེན་པ་རྣམས་ཀྱིས་བདག་གི་སྡིག་པ་བྱས་པ། ནོངས་པ་ལགས་པས། ནོངས་པ་ལགས་པར་གཟུང་དུ་གསོལ། སྡིག་པ་བྱས་པ་འདི་ནི། བྱ་བ་བཟང་པོ་མ་ལགས་པས་སླན་ཆད་བདག་གི་སྲོག་ལ་བབས་ཀྱང་ཡོང་ཡེ་མི་བགྱིད་དོ་ཞེས་པ་ནི་དེང་ཕྱིན་ཆད་རྒྱུན་གཅོད་ཅིང་སྡོམ་པར་བགྱིད་པའོ། གསུང་རབ་དགོངས་འགྲེལ་དང་བཅས་པ་རྣམས་ལས་སྡིག་པ་བྱུང་བའི་སྒོ་མང་དུ་སོང་ཀྱང། གཉེན་པོ་ཡོངས་སུ་རྫོགས་པ་ནི་གཏུབས་གཞི་ཚང་བས་སམ། གཉེན་པོ་ཡོངས་སུ་རྫོགས་པ་ནི། གཉེན་པོ་ཡོངས་སུ་རྫོགས་པ་ནི། གཉེན་པོ་ཡོངས་སུ་རྫོགས་པ་ནི། སྟོབས་བཞི་ཚང་བའི་གཉེན་པོ་ཡོངས་སུ་རྫོགས་པ་ནི། སྟོབས་བཞི་ཚང་བའི་བཤགས་པ་འདིས་བཤགས་པ་ཡིན་ལ། དེས་མྱོང་ངེས་ཀྱི་སྡིག་པ་ཡང་དག་པར་རྟོག་གེ་འབར་བ། སློབ་དཔོན་ལེགས་ལྡན་འབྱེད་བརྒྱད་སྟོང་འགྲེལ་ཆེན། སློབ་དཔོན་སེང་གེ་བཟང་པོ་འམ་པ་སོགས་ལས་གསུངས་སོ། རང་ཅག་ལས་འབྲས་ཀྱི་རྣམ་དབྱེ་ལ་མི་མཁས་ཤིང་ཅུང་ཟད་ཤེས་ཀྱང་དོར་ལེན་ཚུལ་བཞིན་དུ་མི་བྱེད་པ། ཉི་མ་རེ་རེ་བཞིན་སྡིག་པ་སྒོ་དུ་མ་ནས་འབྱུང་བས་རྒྱུན་དུ་སྟོབས་བཞིས་བཤགས་པའི་ལམ་དུ་འཇུག་པར་བྱ་ཞིང། ཁྱད་པར་དུ་བྱང་ཆུབ་ཀྱི་སེམས་སྐྱེ་བའི་གེགས་སྦྱོང་བ་ལ་དམིགས་ནས་བཟླས་པར་བྱའོ། བཟླས་པར་བྱའོ། ཆགས་དང། ཕྲག་དོག་རློམ་པས་ཁེངས་པ་ཡི། ནོངས་པས་གཟིར་ལ་སེམས་མཆོག་མི་སྐྱེ་བས། ལུས་ངག་ཡིད་ཀྱིས་འཁྲུལ་པ་གང་བགྱིས་པ། དེ་ཀུན་བསམ་པ་ཐག་པས་མགོན་ལ་བཤགས། བསྡུ་བའི་ཚིགས་སུ་བཅད་པའོ་ལེའུ་གཉིས་པ། གཉིས་པ་ལེའུའི་མཚན་ནི། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས